ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བདུན་པའི་ཚེས་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བརྒྱད་པའི་ཚེས་བཅུ་བདུན་རེས་གཟའ་ཕུར་བུའི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན།

བོད་པའི་གཞིས་ཆགས་དང་སློབ་གྲྭ་བཙུན་མ་ཚོར་ཟབ་སྦྱོང་འགོ་ཁྲིད་གནང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ལྷོ་ཨ་ཕི་རི་ཀའི་ནང་རིང་མིན་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་གཉིས་ནས་ཉི་ཤུ་བཞི་བར་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཆེ་ཁག་ལྔའི་ལོ་འཁོར་ལྷན་ཚོགས་གནང་རྒྱུ་དང་ཐེངས་འདིའི་ལྷན་ཚོགས་གྲོས་གཞི་གཙོ་བོ་ཁག་ཅིག་སྐོར་དང་ཡང་རྒྱ་གར་དང་རྒྱ་ནག་རྒྱལ་ཁབ་གཉིས་བར

ཀཱ་ལ་རིའི་བཀྲ་ཤིས་ལྷུན་གྲུབ་གླིང་ལ་གོད་ཆག་བྱུང་སྟེ་དགོན་པའི་གྲྭ་ཤག་དང་ཉེ་ལམ་གསར་རྒྱག་ཟིན་པའི་ཆོས་ར་དེ་བཞིན་དགོན་པའི་རྒྱུ་ནོར་སོགས་ལ་གཏོར་བཤིག་ཚབས་ཆེན་ཐེབས་འདུག་འདི་ཚེས་བཅུ་བདུན་ཉིན་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་བོད་ནས་བརྙན་པར་དང་བཅས་པའི་གནས་ཚུལ་འབྱོར་བའི་ནང། ཀཱ་ལ་རིའི་བཀྲ་ཤིས་ལྷུན་གྲུབ་གླིང་དང་དེའི་གྲྭ་ཤག་སོགས་ལ་གནོད་སྐྱོན་ཚབས་ཆེན་ཕོག་ཡོད་པ་མཐོང་རྒྱུ་འདུག་ལ་དགོན་པའི་ཁང་པ་ཞིག་གི་སྐེད་མཚམས་བར་དུ་ཆུས་ཁེངས་འདུག་པ་མ་ཟད་ཉེ་འཁོར་གྱི་ཅ་དངོས་སོགས་ལ་གཏོར་བཤིག་ཚབས་ཆེན་ཐེབས་འདུག། དགོན་པ་དེ་དང་འབྲེལ་བ་ཡོད་པའི་བཙན་བྱོལ་དུ་གནས་བཞུགས་བོད་མི་ཞིག་གིས་ད་ལྟའི་ཆར་ས་གནས་བོད་མིའི་ཁྲོད་ཤི་རྨས་བྱུང་བའི་གནས་ཚུལ་རིགས་ཐོན་མེད་ཅིང་དགོན་པ་དེ་ཉིད་ཀྱི་དགེ་འདུན་པ་ཚོས་ས་རུད་བྱུང་སར་རོགས་རམ་དང་གཡས་གཡོན་དུ་གཙང་བཟོ་བྱེད་མུས་ཡིན་ཞེས་དང། འོན་ཀྱང་རྒྱ་ནག་གཞུང་གི་རོགས་སྐྱོར་མི་སྣའི་རིགས་ད་བར་བྱུང་མེད་པ་འགྲེལ་བརྗོད་གནང་སོང། ད་ལྟ་འདི་རྒྱ་ནག་གི་རྒྱ་ནག་གཞུང་སྲིད་སྐོར་ད་ས་གནས་གཞུང་འདུག་དེ་ཚོ་གི་ཅིག་རོགས་སྐྱོར་བྱེད་ཡག་ཙང་དེ་འདྲའི་ངན་ཟེར་མཁན་མི་འདུག་ཡ།
ད་དུང་གནས་ཚུལ་མཁོ་སྒྲུབ་པ་བོད་མི་ཁོང་གིས་མུ་མཐུད་འགྲེལ་བརྗོད་གནང་བའི་ནང། སྤྲིན་པ་གས་འཐོར་བྱུང་སྟེ་ཆུ་ལོག་དེ་བྱུང་ཡོད་པ་ས་གནས་བོད་མི་ཁག་ཅིག་གིས་ཚོད་དཔག་གནང་གི་འདུག་རྒྱུ་མཚན་ནི་དུས་རྒྱུན་ལུང་པ་དེའི་ནང་ཆུ་བོ་ཆུང་ངུ་ཞིག་ལས་མེད་པས་ཆུ་ལོག་གི་གོད་ཆག་བྱུང་ཡོད་སྙམ་པའི་ཆུ་ཆེན་རིགས་དེ་འདྲ་མེད་ཅེས་དང་འོན་ཀྱང་ཉིན་འགའ་ཤས་གོང་ནས་རྔ་བ་རྫོང་སྤྱི་ཡོངས་ནང་སེར་བ་དང་དྲག་ཆར་ཤུགས་ཆེ་བབས་ཡོད་པ་འགྲེལ་བརྗོད་གནང་བྱུང། ད་རེས་ཆར་ཞོད་ཀྱི་གོད་ཆག་བྱུང་ཡུལ་དགོན་པ་འདི་ནི་ཀིརྟི་སྐུ་འཕྲེང་དང་པོ་རྗེ་ཙོང་ཁ་པའི་དངོས་སློབ་རོང་པོ་བྱ་ནག་པ་དགེ་འདུན་རྒྱལ་མཚན་གྱིས་དུས་རབས་བཅོ་ལྔའི་ནང་ཕྱག་བཏབ་པའི་དགོན་པ་ཞིག་ཡིན་ཞིང་རྗེས་སུ་ཀིརྟི་སྐུ་འཕྲེང་གཉིས་པ་འགྲོ་མགོན་བསྟན་པ་རིན་ཆེན་གྱིས་དགོན་པ་དེའི་ནང་བྱམས་སྐུ་བཞུགས་པའི་ལྷ་ཁང་བཞེངས་ཏེ་རིམ་པས་ཀིརྟི་སྐུ་འཕྲེང་རིམ་བྱོན་རྣམས་ཀྱིས་ལྷ་ཁང་མང་པོ་གསར་བཞེངས་མཛད་འདུག་ཅིང་ཀིརྟི་སྐུ་འཕྲེང་དང་པོའི་སྐབས་དགོན་པ་དེར་གྲྭ་པ་སུམ་ཅུ་ཙམ་ཡོད་པ་ལོ་རྒྱུས་སྟེང་གསལ་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
གཡུ་སྒྲོན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་ཞུ་བ་ཡིན། བོད་ཀྱི་གཙང་ཆུ་ཡར་ཀླུང་གཙང་པོའི་ཆུ་རྒྱུན་རྒྱ་གར་གྱི་བྱང་ཕྱོགས་དང་བྷང་ལ་དེ་ཤི་བར་རྒྱུ་བའི་རྒྱ་གར་གྱི་རིག་གཞུང་དང་འབྲེལ་བའི་ཆུ་ཆེན་བྷར་མ་པུ་ཏྲའམ་རྟ་མཆོག་ཁ་འབབ་གཙང་ཆུའི་སྟེང་དུ་རྒྱ་ནག་གཞུང་གིས་ཆུ་མཛོད་འཛུགས་སྐྲུན་བྱེད་བཞིན་པ་དེ་ནི་བང་ལ་དེ་ཤི་ལ་གནོད་འཚེ་ཡོང་སྲིད་པའི་ཉེན་ཁ་ཡོད་པ་ཞིག་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག་དེ་ཡང་རྒྱ་གར་གྱི་གསར་འགྱུར་ལས་ཁང ANI ཞེས་པའི་གནས་ཚུལ་སྤེལ་བའི་ནང། རྒྱ་ནག་གཞུང་གིས་ཆུ་ཤུགས་གློག་འདོན་གྱི་ལས་གཞི་ཆེ་ཆུང་མི་འདྲ་བ་ཁག་བརྒྱད་ཙམ་བོད་ནས་རྒྱུག་པའི་ཡར་ཀླུང་གཙང་པོའི་ཆུ་རྒྱུན་སྟེང་དུ་འཛུགས་སྐྲུན་བྱས་ཏེ་བོད་ཀྱི་ཡར་ཀླུང་གཙང་པོའི་གཙང་ཆུའི་ཐོག་ལ་འཛུགས་སྐྲུན་བྱེད་རྒྱུའི་འཆར་གཞི་ཡོད་པ་དེའི་ནང་ནས། ཁག་ཅིག་ད་ལྟ་བེད་སྤྱོད་གཏོང་བཞིན་ཡོད་པ་དང་དེ་འཕྲོས་རྣམས་འཛུགས་སྐྲུན་བྱེད་བཞིན་པའི་སྐོར་ལ། ཉིན་རེའི་མེ་ལོང་ཞེས་པའི་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་ལུང་འདྲེན་བྱས་འདུག་རྒྱ་ནག་གཞུང་གིས་གནས་ཚུལ་བཤད་པར་ལྟར་ན། རྒྱ་ནག་གིས་ལྔ་ཚན་བཅུ་བཞི་འམ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ཉིས་སྟོང་ཉི་ཤུ་རྩ་ལྔ་བར་གྱི་ལོ་ལྔའི་འཆར་གཞི་རིམ་པ་དགུ་པ་དེ་ནི་གློག་གི་ནུས་ཤུགས་གི་ག་ཝཱར་དྲུག་ཅུ་ལྡན་པའི་ཆུ་ཤུགས་གློག་འདོན་གྱི་ལས་གཞི་ཞིག་བོད་ཀྱི་ཀོང་པོ་ཉིང་ཁྲིའི་མེ་ཏོག་ཤན་ཁུལ་དུ་འཛུགས་སྐྲུན་བྱ་རྒྱུའི་འཆར་གཞི་ཡོད་པའི་སྐོར་བཤད་ཡོད་པ་རེད། ད་དུང་གསར་ཤོག་དེའི་ཐོག་ལ་བང་ལ་དེ་ཤི་རྒྱལ་ཁབ་དེ་ནི་ལྷོ་ཨེ་ཤ་ཡའི་རྒྱལ་ཁབ་ཁག་གི་ནང་ནས་བོད་ཀྱི་གཙང་ཆུ་དང་འབྲེལ་ཐག་ཧ་ཅང་ཉེ་བའི་རྒྱལ་ཁབ་ཅིག་ཡིན་པ་མ་ཟད་བོད་ནས་རྒྱུག་པའི་གཙང་ཆུ་སོགས་རྒྱལ་སྤྱིའི་ཆུ་རྒྱུན་ལ་བརྟེན་དགོས་པའི་རྒྱལ་ཁབ་ཞིག་ཡིན་ཞིང་མི་དམངས་ས་ཡ་མང་པོ་བོད་ནས་རྒྱུག་པའི་གཙང་ཆུ་ལ་བརྟེན་ནས་འཚོ་གནས་བྱེད་བཞིན་ཡོད་པ་ནི་དམིགས་བསལ་བྷར་མ་པུ་ཏྲའམ་རྟ་མཆོག་ཁ་འབབ་ཀྱི་གཙང་ཆུ་ནི་ཁོང་ཚོ་ཧ་ཅང་གི་གནད་འགག་ཅན་གྱི་གཙང་ཆུ་ཞིག་ཡིན་པའི་སྐོར་བཀོད་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། བལ་ཡུལ་ནང་གི་གློ་སྨོན་ཐང་སྨད་རྒྱུད་དུ་ཆུ་ལོག་ཤུགས་ཆེ་བརྒྱབ་སྟེ་ས་གནས་བོད་མི་སྐྱབས་བཅོལ་བ་ཁག་ཅིག་གི་ཁྱིམ་གཞིས་དང་ཚོང་ཁང་ལ་ཡང་གོད་ཆག་ཆེན་པོ་ཐེབས་ཡོད་པའི་སྐོར་གསར་འགོད་པ་བློ་བེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་རྒྱུ་ཡིན།
ཆར་དུས་གི་སྐབས་འདིར་རྒྱ་གར་དང་བལ་བོ་སོགས་ཀྱི་ཧི་མ་ལ་ཡའི་རི་རྒྱུད་ཀྱི་ས་ཁུལ་ཁག་གི་ནང་ང་ཆར་ཞོད་ཤུགས་ཆེ་གི་དབང་གིས། བྲག་ཉིལ་བ་དང་ལམ་ཆད་པ་ཟམ་པ་དང་སྡོད་ཁང་རྡིབ་པ་སོགས་ཀྱི་དཀའ་ངལ་འཕྲད་བཞིན་པ་ལྟར། ཉེ་ལམ་སྤྱི་ཟླ་བརྒྱད་པ་གི་ཚེས་པ་བཅུ་གསུམ་གྱི་ཉིན་མོར་བལ་བོའི་རྒྱལ་ཁོངས་གི་གློ་སྨོན་ཐང་སྨད་གི་ཆ་སྟེ། གློ་ཚེ་རོག་རྣམ་རྒྱལ་གླིང་བོད་མིའི་གཞིས་གྲོང་གི་ཐག་ཉེ་གི་ས་ཆ། ཀག་བེ་ནི་ཟེར་བ་གི་ས་གནས་སུ་ཆར་ཞོད་དང་ཆུ་ལོག་བརྒྱབ་སྟེ། ཁ་འཐོར་བོད་མི་སྐྱབས་བཅོལ་བ་ཁྱིམ་ཚང་གསུམ་གི་སྡོད་ཁང་ལ་སྐྱོན་ཆག་ཤོར་བ་དང། གཞན་ཡང་གློ་བོ་ཚེ་རོག་གཞིས་ཁོངས་གི་བོད་མི་ཁག་ཅིག་ནས་ས་གནས་དེར་ཚོང་ལས་གཉེར་བཞིན་པར་བརྟེན། ཁོང་ཚོ་གི་ཚོང་ཁང་ལའང་ས་རུད་དང་འདམ་རུད་གྱིས་སྐྱོན་ཆག་ཤོར་ཡོད་པ་གི་སྐོར། བལ་ཡུལ་སྐུ་ཚབ་དོན་གཅོད་རྩིབ་རི་སློབ་དཔོན་སྤྲུལ་སྐུ་ལགས་ནས་འདི་ག་ཨེ་ཤེ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། བལ་ཡུལ་གྱི་ད་ས་གནས་འདྲ་མི་འདྲ་ལ་ད་ཆུ་ལོག་རྒྱག་ཡ་དང་ད་རང་ཤི་ཆར་པ་མང་པོ་རྒྱག་ཡ་དང་དེ་འདྲས་ཀྱི་ལམ་ཆད་པ་ལ་སོགས་པ་དེ་འདྲས་གནས་སྟངས་མང་པོ་བྱུང་ཡོད་རེད་ཡིན་པ་ཡིན་ན་ཡང་ད་ད་ལྟ་དེ་ང་ཚོ་བོད་པའི་ས་ཁུལ་དེ་འདི་ད་ད་ལྟ་མུས་ཏང་རྫོང་ཁྱབ་ཁོངས་ལ་ཡང་ད་ཇི་ད་ང་ཚོ་དེ་བོད་པའི་གྱི་གཞིས་ཆགས་གློ་ཚེ་རོག་རྣམ་རྒྱལ་གླིང་གཞིས་ཆགས་ཟེར་ཡོད་རེད་ཨ་འདིའི་ད་ཉེ་འགྲམ་ལ་ཡང་ད། གང་དག་ཅིག་གི་ས་ཆ་དེ་ནས་ཡར་ད་གང་དག་ཆུ་ཚོད་གཅིག་གཉིས་ས་ལ་ཡར་ཕྱིན་པ་ཡིན་ན་ཀག་བེ་ནི་ཟེར་ཡུལ་མི་གི་ལུང་པ་ཅིག་ཡོད་རེད་འདི་ལ་ཡ་ཨ་ནི། ཁ་ཐོར་ཁུལ་ལ་གནས་བསྡད་མཁན་གི་ཨ་ནི་བོད་མི་དེ་འདྲ་མི་ཚང་གསུམ་ཅིག་ད་འདུག་ཟེར་ནས་ད་ལྟ་ཆུ་དེ་དང་འབྲེལ་བའི་ཐོག་ནས་འདུག་ཟེར་ནས་དཀའ་ངལ་འཕྲད་ཡོད་རེད་གཞི་རྩ་ཁང་པ་དེ་ཚོ་ཡུལ་མིའི་ཁང་པ་རེད་ཨ་ནི་བསྡད་མཁན་དེ་བོད་པ་ཡིན་པ་སོང་ཙང་ཨ་ནི་དེ་རྒྱལ་གྱི་མི་ཚང་གསུམ་གྱི་སྡོད་ཁང་དེ་འདུག་ཟེར་ནས་མ་ཆུ་ལོག་གི་སྐྱོན་ཆེ་བ་དང་དེ་དང་འབྲེལ་བའི་ཐོག་ནས་ཚེ་རོག་གཞིས་ཆགས་ཁྱབ་ཁོངས་ནས་མི་ཚང་གསུམ་བཞི་ཅིག་གི་ཚོང་ཁང་དང་དེ་འདྲ་བཙུགས་བྱས་ད་གང་དག་ཁང་གླའི་ངོ་བོ་ལ་བསྡད་བསྡད་པ་དེ་རྒྱལ་གྱི་ཚོང་ཁང་ནང་ལ་ཡ་ཨ་ནི་ད་ལྟ་ཆུ་རུད་དེའི་གི་འདམ་བག་ལ་སོགས་པ་དེ་འདྲ་འཛུལ་བྱས་གང་དག་ཅིག་གི་ཚོང་རྫས་ཀྱི་རིགས་ལ་ཡང་དོ་ཕོག་འདུག་ཟེར་ནས་སྐྱོན་ཆག་དེ་འདྲ་ཕྱིན་ཡོད་རེད་ཟེར་བཞིན་འོ་དེ་འདྲ་ཞུ་ཡ་ཡིན།
གཞན་ཡང་ཁོང་གིས་ས་གནས་ཡུལ་མི་ལའང་དོ་ཕོག་ཆེན་པོ་ཐེབས་ཡོད་པས་གདུང་སེམས་མཉམ་སྐྱེད་གནང་གི་ཡོད་པ་དང། བོད་མི་སྐྱབས་བཅོལ་བ་ཚོར་ས་གནས་འགོ་འཛིན་གྱིས་ལྟ་རྟོག་བྱེད་དགོས་ཀྱི་ཡོད་པར་བརྟེན། སྐབས་ཐོག་དེར་ས་གནས་འགོ་འཛིན་ཆེད་ཕེབས་རྟོག་ཞིབ་གནང་རྒྱུ་བྱུང་སྟེ། དབུས་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ལ་སྙན་སྒྲོན་ཕུལ་ཡོད་ནའང། དངོས་སུ་ངལ་སེལ་ཛ་དྲག་རོགས་སྐྱོར་ད་ལྟའི་ཆར་བྱུང་མེད་པར་གོང་རིམ་གྱི་བཀའ་སྒུག་རྒྱུ་དང། ལྷག་པར་ས་གནས་འགོ་འཛིན་དང་དོན་གཅོད་ཚང་མས་བཀའ་མོལ་བྱས། ཛ་དྲག་མ་དངུལ་དང་འབྲེལ་བ་གི་ཐོག་ངེས་པར་རྟོག་ཞིབ་དང་རྒྱུས་ལོན་བྱ་རྒྱུ་ང་ཚོའི་ལས་འགན་ཡིན་པས། དེ་ལ་དོ་སྣང་བྱེད་བཞིན་པ་ཡིན་ཞེས་འགྲེལ་བརྗོད་གནང་གི་འདུག། ཟམ་པ་ཅིག་ཡོད་ས་རེད་དེ་ལ་ཡ་ཨ་ནི་འདུག་ཟེར་ནས་ཟམ་པ་དེ་བཀག་བྱས་ཨ་ནི་རིམ་པས་ཆུ་དེ། འཁྱིལ་ནས་དེ་ཨ་ནི་མར་སྡེབ་གཅིག་ལ་མཉམ་དུ་ཤོར་ཙང་ཨ་ནི་འདིའི་གི་རྐྱེན་པས་གིས་ཨ་ནི། ཁང་པ་དེ་ཚོ་ལ་འདུག་ཟེར་ནས་སྐྱོན་ཤོར་ཡག་དང། ཚོང་ཁང་ལ་སྐྱོན་ཤོར་ཡག་དེ་འདི་འདྲའི་འདུག་ཟེར་ནས་བྱུང་བ་རེད་ཟེར་ཞུ་ཡ་ཡིན། ད་སྤྱིར་བཏང་ང་ཚོ་བོད་པ། སྤྱིར་བཏང་མི་ད་ས་གནས་ཡུལ་མི་དང་ཚང་མ་ལ་དོ་ཕོག་ཕྱིན་པ་རེད་དེ། ཡིན་ན་དེ་ཚོ་ང་ཚོ་གདུང་སེམས་མཉམ་སྐྱེད་ཞུ་ཡ་རང་རེད་ཡིན་པ་ཡིན་ན་ཡང་ད་བོད་པ་ཚོ་ལ་ཡང་ང་ཚོ་སྐྱབས་བཅོལ་བའི་གི་ད་སོ་སོའི་གི་ད་ག་རེ་ས་གནས་འགོ་འཛིན་ལས་ཁུངས་ནས་ལྟ་རྟོག་བྱེད་དགོས་པ་སོང་ཙང་འདི་སྐབས་ཐོག་ལ་ཡ་ཨ་ནི་ད་གང་དག། ཁ་སང། གཟའ་ཉི་མ་དགོང་དག་རྒྱབ་པ་སོང་ཙང་ཨ་ནི་དེ་ནས་སྐབས་ཐོག་ལ་ཡ་ས་གནས་འགོ་འཛིན་གྱིས་ཚུལ་བཞིན་རྒྱུས་ལོན་གནང་བྱས་ཨ་ནི་བརྟག་ཞིབ་གནང་ཡ་དེ་འདྲ་བྱུང་ཡོད་རེད། དེ་ཡང་ས་གནས་འགོ་འཛིན་དང་བཀྲ་ཤིས་དཔལ་འཁྱིལ་གྱི་སྤོག་ར་བཀྲ་ཤིས་དཔལ་འཁྱིལ་གྱི་ས་གནས་འགོ་འཛིན་ལས་ཁུངས་ཀྱི་ཁྱབ་ཁོངས་སུ་གཏོགས་པའི་གི་འདི་ས་གནས་ཆགས་ཀྱི་ཡོད་པ་སོང་ཙང་ཨ་ནི་ས་གནས་འགོ་འཛིན་ངོས་ནས་ཡིན་པ་ཡིན་ན་ས་གནས་ཀྱི་རྟོག་ཞིབ་དང་འབྲེལ་བའི་ཐོག་ནས་དབུས་ནང་སྲིད་ལས་ཁུངས་ལ་གོང་རིམ་ལ་འདུག་ཟེར་ནས་སྙན་སེང་དེ་འདྲ་བསྒྲོན་ཡོད་རེད་ད་ཡིན་པ་ཡིན་ན་ད་ལྟ་དངོས་སུ་ད་ལྟ་ལག་བསྟར་བྱས་ནས་ཁོང་རྣམ་ཚོ་ལ་ང་ཚོ་ག་རེ་ཟེར་དགོས་རེད་ད་ཅིག། ངལ་སེལ་ཟེར་ན་མི་འདུག་དེ་འདྲའི་གི་རོགས་སྐྱོར་ཞུ་ཡ་འདི་ད་ཛ་དྲག་ཞུ་ཡ་འདི་ག་འདྲས་རེད་ཟེར་ཏེ་ད་ལྟའི་ཆར་ལ་ནི་ད་ལྟ་ང་ཚོ་དེ་དམིགས་བསལ་དེ་བྱུང་ཡོད་པ་མ་རེད་ད་ཡིན་ན་གོང་རིམ་གྱི་བཀའ་ག་རེ་སླེབས་པ་དང་ཨ་ནི་ལྷག་པར་དུ་ཨ་ནི་ས་གནས་འགོ་འཛིན་དང་ད་སོ་སོ་དོན་གཅོད་ཡིན་པའི་ཆ་ནས་ནས་ཕར་ཚུར་ཕན་ཚུན་བཀའ་མོལ་དེ་འདྲ་ཁ་པར་ལམ་ནས་འདུག་ཁ་པར་བཀའ་མོལ་བྱུང་སོང་འདི་གས་ལ་ད་ཛ་དྲག་མ་དངུལ་ཅིག་དང་འབྲེལ་བའི་ཐོག་ནས་གང་དག་ཅིག་དཀའ་ངལ་གྱི་དཀའ་ངལ་ཡོད་མཁན་དེ་ལ་ཡང་ང་ཚོ་ངེས་པར་དུ་བརྟག་ཞིབ་བྱེད་དགོས་ཡ་དང་རྒྱུས་ལོན་བྱེད་དགོས་ཡ་འདི་ང་ཚོའི་ལས་འགན་རེད་ཟེར་བཞིན་ནས་འདི་ང་ཚོ་ད་ལྟ་འདིའི་སྐོར་ལ་དོ་སྣང་བྱས་དང་བྱེད་བཞིན་པ་ཡིན། བལ་པོ་ནང་གི་གློ་ཚེ་རོགས་རྣམ་རྒྱལ་གླིང་བོད་མིའི་གཞིས་གྲོང་དུ། དེ་སྔ་སྤྱི་ལོ་ཉིས་སྟོང་བཅུ་དགུ་གི་ལོ་ཡང་ཆུ་ལོག་རྒྱུགས་ནས། ས་གནས་ཀྱི་གཞིས་ཆགས་ཀྱི་སྨན་ཁང་དང་སྤྱི་པའི་གསང་སྤྱོད་ཁྲུས་ཁང། ཟམ་པ་དང་ལམ་བཅས་ལ་གནོད་སྐྱོན་ཤུགས་ཆེ་ཕོག་མྱོང་ཡོད་པ་རེད། རྒྱ་གར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

ས་གནས་སོ་སོའི་རྒྱལ་ཡོངས་གྲོས་ཚོགས་གོང་འོག་གི་འཐུས་མིར་འབྲེལ་བ་ཞུས་ཏེ་བོད་ཀྱི་གནད་དོན་དེ་ཇི་ཙམ་གནད་འགག་ཆེན་པོ་ཡིན་པ་དང་བོད་དོན་ཞུ་འབོད་ཀྱི་ལས་འགུལ་ལ་རྒྱབ་སྐྱོར་ཡོང་ཐབས་སུ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོ་མཉམ་ཞུགས་ཡོང་བར། Australia Tibet Council ཞེས་པའི་ཨོ་སི་ཀྲེ་ལི་ཡའི་བོད་དོན་ལྷན་ཚོགས་ཀྱི YouTube ཐོག་འབོད་སྐུལ་ཞུས་འདུག་དེ་ཡང་བོད་དོན་ཞུ་འབོད་ཀྱི་གསལ་བསྒྲགས་ནང་བཀོད་པར་གཞིགས་ན། Australia བོད་དོན་ཞུ་འབོད་ཀྱི་ལས་འགུལ་སྤེལ་བའི་ཉིན་མོ་དེར་གྲོས་ཚོགས་འཐུས་མི་ཚོ་གཅིག་གྱུར་གྱིས

གཉིས་པ། བོད་མིའི་ཆོས་དད་རང་དབང་དང་མ་འོངས་པའི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་སྐོར་གྱི་དོན་ཚན་ནང། བོད་ཀྱི་ནང་ཆོས་ཐོག་ལ་རྒྱ་ནག་གཞུང་གིས་སྡང་ཟུག་བྱེད་བཞིན་ཡོད་པ་ལྟར། མ་འོངས་པའི་གོང་ས་མཆོག་གི་ཡང་སྲིད་ཐོག་ལ་རྒྱ་ནག་གཞུང་གིས་ཐེ་བྱུས་དང་སྟངས་འཛིན་བྱེད་རྒྱུ་གསལ་པོ་བཤད་ཡོད་སྟབས་ཨོ་སི་ཀྲེ་ལི་ཡ་གཞུང་གིས། མ་འོངས་པའི་གོང་ས་མཆོག་གི་ཡང་སྲིད་ནི

བོད་ཀྱི་འབྲོག་པ་རྣམས་སྔར་ནས་གནས་པའི་སོ་སོའི་ས་ཆ་ནས་གནས་སྤོ་རུ་བཅུག་སྟེ་ལག་རྩལ་སྦྱོང་བརྡར་ཁང་ཟེར་བའི་ནང་བཅུག་པའི་འབྲོག་པ་རྣམས་རང་འགུལ་གྱིས་འདོད་མོས་བྱས་པ་ཞིག་མིན་ཞིང། ད་དུང་ལག་ཤེས་སྦྱོང་བརྡར་ཁང་ཟེར་བ་དེ་ཚོའི་ནང་བོད་མི་རྣམས་ལ་བོད་སྐད་རྒྱབ་མི་འཇུག་པ་དང་ནང་ཆོས་ཉམས་ལེན་བྱེད་བཅུག་གི་མེད་པར་བརྟེན། ཨོསྟྲེ་ལི་ཡའི་གཞུང་གིས Customer Amendment Act ཞེས་པའི་རྒྱ་ནག་གཞུང་གིས་བོད་མིར་ངལ་རྩོལ་བཙན་སྐུལ་བྱས་ཏེ་བཟོས་པའི་དངོས་ཟོག་བཀག་འགོག་གི་ཁྲིམས་ཡིག་བཀའ་འཁྲོལ་གཏན་འབེབས་གནང་གལ་ཆེ་བ་དང་བྲན་གཡོག་མེད་པ་བཟོ་བའི་ཁྲིམས་ཀྱི་ནུས་པ་ཆེ་རུ་བཏང་ནས་བོད་ནང་བོད་མིར་བཙན་སྐུལ་བྱས་ཏེ་བཟོས་པའི་དངོས་ཟོག་རྣམས་ཨོས་ཏྲེ་ལི་ཡ་ནང་ནང་འདྲེན་བྱེད་མི་ཆོག་པའི་འགན་ལེན་བསྐྲུན་དགོས་པའི་འབོད་སྐུལ་ཞུ་གི་ཡོད་ཅེས་བཀོད་ཡོད་པ་བཅས་གོང་གསལ་གྱི་དོན་ཚན་དེ་དག་གསུམ་ཐོག་འབོད་སྐུལ་ཞུ་རྒྱུ་ཡིན་པ་རེད་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བརྒྱད་པའི་ཚེས་བཅུ་དྲུག་ཉིན་ཨོ་སི་ཀྲེ་ལི་ཡར་ཡོད་པའི་རྒྱ་གར་གཞུང་ཚབ་ཁང་གིས་རྒྱ་གར་རང་བཙན་ཉིན་མོ་སྲུང་བརྩིའི་མཛད་སྒོ་གོ་སྒྲིག་ཞུས་པའི་ཐོག་ཨོ་སི་ཀྲེ་ལི་ཡའི་བོད་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་དང་དྲུང་ཆེ་ལྷ་དབང་རྒྱལ་པོ་ལགས་གཉིས་མཉམ་ཞུགས་གནང་ཡོད་པ་རེད། དེ་ཡང་རྒྱ་གར་རང་བཙན་ཉིན་མོ་སྲུང་བརྩི་ཞུ་བའི་མཛད་སྒོའི་ཐོག་མར་རྒྱ་གར་དང་ཨོ་སི་ཀྲེ་ལི་ཡའི་རྒྱལ་གླུ་བཏང་བའི་རྗེས། རྒྱ་གར་གྱི་གཞུང་ཚབ་ཆེ་མོ་བ Manpreet Vohra མཆོག་དང་སྐུ་མགྲོན་གཙོ་བོ་ཨོ་སྟྲེ་ལི་ཡའི་ཕྱི་སྲིད་དང་ཚོང་འབྲེལ་ལས་ཁུངས་དྲུང་ཆེ་གཞོན་པ་མེ་ཤེལ་ཆན་ཞུ་བ་རྣམ་གཉིས་ནས་དུས་དྲན་དང་འབྲེལ་བའི་གསུང་བཤད་གནང་ཡོད་པ་རེད། དེ་བཞིན་མཛད་སྒོའི་ཐོག་ཆབ་སྲིད་མི་སྣ་དང་ཕྱི་རྒྱལ་རྒྱལ་ཁབ་ཁག་གི་གནད་ཡོད་མི་སྣ་གཞུང་གི་མཐོ་རིམ་མི་སྣ་ས་གནས་རྒྱ་གར་མི་རིགས་སོགས་མཉམ་ཞུགས་གནང་ཡོད་པ་དང།

རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན། དམིགས་བསལ་བཅར་འདྲིའི་ལེ་ཚན་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ཚེས་ཉེར་བཞི་ནས་ཕྱི་ཟླ་བརྒྱད་པའི་ཚེས་བཞི་བར་གཟའ་འཁོར་གཉིས་རིང་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁུངས་ཀྱི་བུད་མེད་ནུས་སྟོབས་གོང་སྤེལ་ཚན་པས། སྤྱིར་སྤྱི་ཚོགས་དང་བོད་པའི་སྤྱི་ཚོགས་གཙོས་བཙན་གཡེམ་དང་ཆགས་སྤྱོད་ཀྱི་བརྗོད་གཞི་གཙོ་བཟུང་འོག་བོད་པའི་གཞིས་ཆགས་དང་སློབ་གྲྭ། བཙུན་མ་ཚོར་ཟབ་སྦྱོང་ཞིག་གོ་སྒྲིག་གནང་ཡོད་པའི་སྐོར་ལ། བསྟན་འཛིན་པདྨ་ལགས་ཀྱིས་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་འགན་འཛིན་ཚེ་རིང་སྐྱིད་ལགས་སུ་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་བཞི་ནས་སྤྱི་ཟླ་བརྒྱད་པའི་ཚེས་བཞི་བར་དབུས་བོད་མིའི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་འོག་བུད་མེད་ནུས་སྟོབས་གོང་སྤེལ་ལས་ཚན་ནས་གཞིས་ཆགས་དང་སློབ་གྲྭ་ཁག་བདུན་ད་ག་ནང་བཞིན་བཙུན་མའི་དགོན་པ་ཁག་གསུམ་ལ Sexual and Gender Based Violence འམ་ཆགས་སྤྱོད་དང་ཕོ་མོའི་དབྱེ་བ་ཐོག་གི་དྲག་སྤྱོད་དང་དེ་བཞིན་བཙན་གཡེམ་དང་ཆགས་སྤྱོད་སོགས་ཀྱི་བརྗོད་གཞིའི་ཐོག་ཟབ་སྦྱོང་གནང་ཡོད་པ་རེད། གནད་དོན་དེ་དང་འབྲེལ་བའི་ཐོག་ནས་དབུས་བོད་མིའི་སྒྲིག་འཛུགས་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་འགན་འཛིན། ཚེ་རིང་སྐྱིད་ལགས་འདིར་ཕེབས་ཡོད། ནི། ཐོག་མ་དེ་ཚེ་རིང་སྐྱིད་ལགས་བཀྲ་ཤིས་བདེ་ལེགས་ཞུ་ཡིན།
བཀྲ་ཤིས་བདེ་ལེགས་ཞུ་ཡིན་ལགས། ལགས། ཐོག་མ་དེ་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ལས་ཁང་གི་འོག་བུད་མེད་ནུས་སྟོབས་གོང་འཕེལ་གྱི

ཟིན་བྲིས་ཐེངས་མ་གཉིས་ཨ་ནི་བཟོས་བྱས་མཐའ་མ་བཀའ་ཤག་ནས་ཉིས་སྟོང་ཉི་ཤུ་ཀྱི་སྤྱི་ཟླ་བརྒྱད་པ་ནང་ལོ་ལ་ཨ་ནི་གཏན་འབེབས་གནང་ཡོད་རེད་བ། ཨ་ནི་ཉིས་སྟོང་ཉི་ཤུ་ཀྱི་སྤྱི་ཟླ་བཅུ་པ་ནས་འགོ་བཙུགས་བྱས་ཨ་ནི་ང་ཚོ་གི་སློབ་གྲྭ་ཁག་དང་གཞིས་ཆགས་ཁག་ཨ་ནི་བོད་པའི་མཐོ་སློབ་ཚང་མ་ནང་ལོ་ལ་ཨ་ནི་ང་ཚོ་ལམ་སྟོན་ཡིག་ཆ་དེ་འགྲེམས་སྤེལ་གནང་ཡོད་རེད། འདི་ནི་ཉིས་སྟོང་ཉི་ཤུ་རྩ་གཅིག་ནས་འགོ་བཙུགས་བྱས་ནས་ང་ཚོ་ཚན་པའི་གི་ད་ལྟ་ང་ཚོ་ལས་བྱེད་དངོས་སུ་ས་གནས་ལ་བཅར་བྱས་ནས་ལམ་སྟོན་ཡིག་ཆ་དེ་གི་ངོ་སྤྲོད་གནང་ཡ་དང་ཡིག་ཆའི་དེ་ནང་ལོ་ད་གཙོ་བོ་ཆེ་ག་རེ་འཁོད་ལབ་ན་ད་ཚང་མའི་ང་ཚོ་ད་ལྟ་བོད་མི་སྒྲིག་འཛུགས་གི་སྤྱིར་བཏང་གི་བཙན་ད་རྩུབ་སྤྱོད་སྒང་ལ་ལངས་ཕྱོགས་དེ་བཟོད་སྲན་ཀླད་ཀོར་ཡིན་ལབ་ནས་ལབ་ཡོད་རེད་བ། ནི་འདི་ལྟ་སྟེ་ཀླད་ཀོར་འདི་ནི་ང་ཚོ་གི་ག་འདྲའི་ཟིན་མིན་དང་འདི་ཡི་འགྲོ་སྟངས་འདྲ་བོ་ཅིག་ཆགས་ཀྱི་འདུག་ལ་ལམ་སྟོན་ཡིག་ཆ་དེ་རེད་བ། དེ་ཚང་ང་ཚོའི་གི་ད་ལྟའི་ལམ་སྟོན་ཡིག་ཆ་ནང་ག་རེ་འཁོད་ལབ་ཡིན་ན་ནི་ས་གནས་ཁག་ནང་ལོ་ལ་ནི་གནད་དོན་འདི་འདྲ་དང་འབྲེལ་བའི་གི་ཚོགས་ཆུང་བཙུགས་བས་ཆད། ཨ་སློབ་གྲྭ་ལ་མ་གཞི་ཚོགས་པ་ཁག་ལ་ཡོད་རེད། ལས་ཀ་བྱེད་སའི་ག་བ་ནི་བོད་བོད་ཀྱི་མི་ར་མི་མི་འདྲ་ག་བ་ཞིག་ཚོགས་པ་གང་འདྲ་ཞིག་ན་ལས་ཀ་བྱེད་ཀྱི་ཡོད་པ་ཡིན་ན་ཨ་ནི་ཚོགས་པའི་དེ་གི་ཁྲིམས་ནང་ལོ་ལ་ཨ་ནི་ང་ཚོ་གི་ལས་ཀ་བྱེད་སའི་གི་ལས་བྱེད་ཀྱི་སྲུང་སྐྱོབ་བྱེད་དུས་ཨ་ནི་ཚོགས་ཆུང་བཙུགས་དགོས་ཡ་དང། ཨ་ནི་མཐོ་རིམ་ནང་དུ་ཞེ་ན་མཐོ་རིམ་ལ་བོད་པའི་གི་ཨ་ནི་སློབ་ཕྲུག་དེ་དགེ་རྒན་ཡོང་བྱེད་ནི། ལ་སོགས་ཨ་ནི་ཨ་ད་ཚེ་རིང་སྐྱིད་ལགས་ཀྱིས་གསུངས་པ་ནང་བཞིན་ཨ་ད་བཙན་གཡེམ་དང། ཨ་ནི་ཆགས་སྤྱོད་ལ་སོགས་པའི་ཨ་ནི་དེའི་སྐོར་གྱི་ཨ་ནི་ཟབ་སྦྱོང་སོགས་ཨ་ནི་ག་རེ་ལ་གཞི་བཞག་ནས་ཨ་ནི་ལམ་སྟོན་གནང་གི་ཡོད་ན་ལགས། གཉིས་པ་དེ་ལ་ཡང་ཟབ་སྦྱོང་དེ་ནི་ས་གནས་ཁག་མང་དག་ཞིག་ལ་གནང་འདུག་ཨ་འདིའི་ཟབ་སྦྱོང་འདི་གི་ནི་བརྗོད་གཞི་གཙོ་བོ་དེ་ག་རེ་ཡིན་ན་ལགས། ང་ཚང་མའི་མཁྱེན་གསལ་ལྟར་ང་ཚོའི་བཅའ་ཁྲིམས་ནང་ལ་གསལ་བ་ནང་བཞིན་ཨ་ནི་ང་ཚོ་བོད་པ་ག་བ་དུ་ཡུལ་ག་བ་བཞུགས་ནས་འདིའི་ཡུལ་ཁྲིམས་དེ་འཁྱེར་དགོས་ཡོད་ལབ་ནས་གནས་ཡོད་དུས་ཨ་ནི་ང་ཚོའི་གི་ད་ལྟའི་ལམ་སྟོན་ཡིག་ཆའི་འདིའི་ནང་ལོ་ལ་ནང་ལོ་ནས་ཨ་ནི་ང་ཚོ་གི་རྩ་འཛིན་གཅིག་ག་རེ་ལ་བལྟ་ཡོད་ལབ་ན་ཨ་ནི་ང་ཚོ་གི་ལུང་ལུང་པ་དེ་གི་ཨ་ནི་ཁྲིམས་ག་རེ་ཤར་བ། བྱས་ཙང་ད་ལྟའི་ཆར་ལ་ང་ཚོ་གི་ཁྲིམས་ག་རེ་གཏན་འབེབས་གནང་ཡོད་ན་རྒྱ་གར་གཞུང་གི་ཁྲིམས་དེ་ནང་བཞིན་བྱས་ཡོད་ནི་ང་ཚོ་གི་དེ་བྱས་ཡོད་ར། ལག་བསྟར་བྱས་ཡོད་རེད། བྱས་ཙང་ཨ་ནི་ད་ངེད་ཅག་ང་ཚོ་འགྲོ་ཡས་དེ་སྤྱི་ཟླ་བཅུ་བདུན་པ་ཀྱི་ཚེས་ཉི་ཤུ་རྩ་བཞི་ནས་བཟུང་བརྒྱད་པའི་བཞི་བར་དུ་ཨ་ནི་ང་ཚོ་གི་ད་ལས་གཞི་དེ་ཀྱི་ཨ་ནི་ཆ་ཤས་གཅིག་ཆགས་ཡོད་རེད་བྱས་ཙང་གི་ལེ་ཨ་དེ་བྱས་ནས་ལོ་གཉིས་དེ་ཆད་ཁ་ཚ་འགྲོ་གི་འདུག་ར། ཨ་ནི་ང་ཚོ་ལོ་ལོ་ལ་ཨ་ནི་གཞིས་ཆགས་འདམ་དགོས་རེད་ལོ་གཅིག་ན་གཞིས་ཆགས་ལྔ་གཞིས་ཆགས་བདུན་དེ་འདྲ་འདམ་དགོས་རེད་ལོ་གཅིག་ན་གཞིས་ཆགས་བདུན་ཨ་ནི་སློབ་གྲྭ་བདུན་ཨ་ནི་མཐོ་སློབ་གཉིས་དེ་འདྲ་བྱས་ནས་ང་ཚོ་ལོ་རྟག་པ་ཕྱིར་ལྟ་བྱེད་བཞིན་མུས་ཡིན་པ་ད་ལོ་ལོ་དེ་ང་ཚོ་དེ་ཨ་ནི་གཞིས་ཆགས་བདུན་དང་ཨ་ནི་སློབ་གྲྭ་བདུན་ཨ་ནི་མཉམ་དུ་ལ་ཨ་ནི་བཙུན་མ་ཡོད་ར་ང་ཚོ་དགོན་པ་དགོན་པ་ཁག་གི་བཙུན་མ་གི་ཨ་ནི་དེ་འདྲའི་གྲྭ་ཚང་གསུམ་དེ་འདྲ་འགྲོ་བྱེད་ང་ཚོ་གི་འཆར་གཞི་ན་ཡོད་རེད།

མ་སྲིད་ཀྱི་ཡན་ལག་གསུམ་དུ་བྱས་ལ། ཚང་མའི་ནང་ལོགས་ལ་ནི་ང་ཚོ་གི་གཞིས་ཆགས་ཁག་ལྟ་བུ་ན་གཞིས་ཆགས་ཁག་གི་ཚ་བའི་བྱེད་ལ་ཉི་མ་གཉིས་ང་ཚོ་གི་ཁོང་ཚོ་ཚོགས་མི་ལ་སྦྱོང་བརྡར་ཕུལ་དགོས་རེད། ཨ་འདི་ནང་བཞིན་ང་ཚོ་གི་སློབ་གྲྭ་ཚོ་ལ་ད་རང་བྱེད་པོ་དང་པོ་དགེ་རྒན་ཚང་མ་ལ་ཕུལ་ཟབ་སྦྱོང་དེ་ར། དེ་རྗེས་ལ་ཨ་ནི་ཚོགས་མི་ཚོ་ལ་ཨ་ནི་སྦྱོང་བརྡར་ལོགས་སུ་བྱེད་ནི་ར། བྱས་ཙང་དེ་འདྲའི་གི་ཨ་ནི་ང་ཚོ་ལས་གཞི་དེ་ད་ལྟ་འཕྲལ་དུ་འགྲོ་མུས་རེད་ལགས་ཞུ།

འདི་ག་རེ་ལབ་དགོས་རེད་ཨཱ་ནི་ཡང་ས་ཁུལ་ལོགས་ཀ་ལོགས་ཀ་ལ་ཨཱ་ནི་འདི་གི་ཡོང་སྟངས་ལོགས་ཀ་ལོགས་ཀ་འདུག་ར་དཔེ་གཅིག་བཤད་ན་ད་ལྟ་ང་ཚོ་ས་གནས་ཀྱི་འདྲ་བོ་ཆགས་བཞག་པ་ཡིན་ན་ཨཱ་ནི་ཚོགས་ཆུང་ཚོས་ཀྱི་ཨཱ་ནི་ཁོ་རང་ཚོས་ཀྱི་ཨཱ་ནི་ས་གནས་ལ་ད་གི་སི་ག་རེ་ལབ་དགོས་རེད་བཙན་གཡེམ་དང་ཨཱ་ནི་རྩུབ་སྤྱོད་ཀྱི་བརྙས་བཅོས་རིགས་ག་རེ་བྱུང་བ་ཡིན་ན་འདི་གི་ཨཱ་ནི་ཚོགས་ཆུང་ཚོས་ཀྱི་ལས་ཀ་བྱེད་སྟངས་དང་དེ་འདྲའི་སྒང་ལ་ཨཱ་ནི་ང་ཚོ་གི་ཨཱ་ནི།

Act ལབ་ནི་འདི་ཁྲིམས་ཡིག་འདི་ཉིས་སྟོང་བཅོ་གསུམ་ལོར་གཏན་འབེབས་གནང་རྒྱུ་ཅིག་རེད། ཨ་ནི་འདི་ཁྲིམས་ནང་ག་རེ་ལབ་ན་ལས་ཀ་བྱེད་སའི་གི་ཨ་ནི་བྱ་ཡུལ་གཅིག་གི་ནང་ལ་ཨ་ནི་ཡིན་གཅིག་མིན་གཅིག་མི་བཅུ་ལས་མང་བ་ཡོད་པ་ཡིན་ན་ར་བ་ལས་བྱེད་མི་བཅུ་ལས་མང་བ་ཡོད་པ་ཡིན་ན་ཡིན་གཅིག་མིན་གཅིག་གི་ཨ་ནི Internal Complaint Committee ལབ་ནི་ར་ང་ཚོ་ཁོ་རང་ཚོ་ལ ICC ལབ་ཀྱི་རེད་དེའི་ཚོགས་ཆུང་དེ་ཡིན་གཅིག་མིན་གཅིག་བཙུགས་དགོས་ཡོད་ལབ་ནས་རྒྱ་གར་གཞུང་གིས་ཨ་ནི་ཉིས་སྟོང་བཅོ་གསུམ་ནི། གཏན་འབེབས་གནང་རྒྱུ་གི་ཁྲིམས་གཅིག་རེད། འདིའི་ཁྲིམས་གཞི་བཟུང་བྱས་ནས་ཨ་ནི་ང་ཚོ་གི་ད་ཉིས་སྟོང་ཉི་ཤུ་གི་ང་ཚོ་གི་བོད་མི་སྒྲིག་འཛུགས་ཀྱི་ཨ་ནི་ལམ་སྟོན་ཡིག་ཆའི་ནང་དེ་རང་ང་ཚོ་གི་ཨ་ནི Integrate བྱས་ཡོད་ར། བྱས་ཙང་ད་ད་ལྟ་འདི་ཨ་ནི་ཁོ་རང་ཚོ་ལབ་པ་ཡིན་ན་ཨ་ནི་བརྗོད་གཞི་གཙོ་བོ་དེ་ག་རེ་ལབ་ན་ལས་ཀ་བྱེད་སའི་ནང་ལོགས་ལ་བཙན་གཡེམ་དང་རྩུབ་སྤྱོད་དམིགས་བསལ་གི་ཆགས་སྤྱོད་ཀྱི་སུན་གཙེར་རིགས་དེ་ཚོ་འགོག་ཐབས་བྱས་དང་གདོང་ལེན་བྱས་ཀྱི་ལས་ཀ་ག་འདྲས་བྱེད་དགོས་ཡོད་མེད་ཅེས་བརྗོད་པ་དེ་འདྲས་བྱེད་དགོས་རེད། ད་ང་ཚོ་གིས་ད་ལྟའི་ཆ་ལ་ལས་ཀ་འདི་ནང་ལོགས་ལེགས་ཉེས་མང་པོ་ཡོད་རེད། ད་ལྟའི་ཆ་ལ་ང་ཚོ་གིས་དྲི་ན་མང་པོ་ཅིག་དེ་ལམ་སྟོན་ཡིག་ཆའི་ཡིག་རྒྱུགས་བཅས་དྲི་ན་མང་པོ་ཅིག་ཨ་ནི་ང་ཚོ་ལས་ཀ་བྱེད་ས་དང་གཞིས་ཆགས་དང་མཐོ་རིམ་ནང་ལོགས་ལ་དེ་འདྲས་ཡོང་མི་སྲིད་མ་རེད་བ། ཨོ་ལགས་སོ་ཨ་ནི་ཨ། ད་རྣམ་པ་ཚོས་བདུན་ཕྲག་གཉིས་རིང་ལ་ནི་ཟབ་སྦྱོང་ལྷུག་པོ་གནང་ཡོད་རེད།

ཨ་ནང་མོའི་ངང་ལས་དོན་ཨ་ནི་ང་ཚོས་ད་དེའི་ལས་ཀ་འདི་ཤུགས་རྐྱེན་ཐེབས་ཡོད་མེད་དང་དེ་འདི་ལ་ཤུགས་ཆེན་པོ་ཅིག་ཁོང་ཚོས་ནས་དོ་སྣང་སླེབས་ཀྱི་འདུག་ལ། བྱས་ཙང་ད་ད་འདི་ཚོ་ལ་ཨ་ནི། ད་ང་རང་ཚོ་ད་ས་གནས་མང་པོ་ཅིག་ནང་ལོ་འདི་འདྲའི་གི་ཚོགས་ཆུང་བཙུགས་ཚར་རེད་ད་འདི་ཚོ་ལ་ང་ས་གནས་ཉི་ཤུ་ལྷག་ནང་ལོ་འདི་འདྲའི་བཙུགས་ཚར་རེད་སློབ་གྲྭ་ས་གནས་ཉི་ཤུ་ལྷག་ནང་བཙུགས་ཚར་རེད་ཡོད་ཨ་འདི་འདྲའི་གི་ཚོགས་ཆུང་འདི་འདྲའི། དེ་དང་ཨ་ནི་ད་ང་ཚོ་གི་ཤུགས་རྐྱེན་ཅིག་ཐེབས་བཞག་ལབ་ན་རང་ཤུགས་རྐྱེན་དངོས་གནས་ཐེབས་ཐེབས་བཞག་ལབ་ན་བྱ་སྤྱོད་དེ་འདྲའི་རིགས་དེ་ཚོ་ཆོག་གི་མེད་པ་དེ་ངོས་འཛིན་གནང་བ་གནང་ཐུབ་པ་དང་ཤོས་འདི་སྐོར་ཨ་ནི་ང་ཚོ་གི་ཤུགས་རྐྱེན་ཅིག་བསམ་གི་ཚོར་བ་ད་ཆུང་ས་ནས་བཤད་རྒྱུ་ཡིན་ན་དེ་འདྲའི་རིགས་དེ་ཚོ་ཨ་ནི་བྱ་སྤྱོད་དེ་འདྲའི་རིགས་དེ་ཚོ་གི་ལས་ཀའི་བྱེད་སའི་ཁོར་ཡུག་དེ་སུན་པོ་བཟོ་གི་ཡོད་པ་དང་ཨ་ནི་མཉམ་དུ་ལ་ཨ་ནི་མི་མང་ནང་ལོགས་དེ་འདྲའི་རིགས་བྱ་སྤྱོད་དེ་ཚོ་ཨ་ནི་ཆོག་གི་མེད་པ་བྱས་མཉམ་དུ་ལ་ད་བྱུང་མ་ནི་དེ་འདྲའི་གནད་དོན་རིགས་དེ་འདྲ་བྱུང་དུས་ཨ་ནི་ཚོགས་ཆུང་ཁོང་ཚོས་ནས་ཨ་ནི་འགན་འཁུར། དམིགས་བསལ་བཞེས་བྱས་པ་ཁོང་ཚོས་ནས་འགན་ཅིག་ཡོད་བསམ་ནས་ཨ་ནི་ལས་ཀའི་བྱེད་སྟངས་ཡིན་ནའི་ཏེ་ཞིག་ང་ཚོ་གི་ད་ཆེད་ལས་ཀྱི་ལམ་སྲོལ་འགྲོ་བྱས་ལབ་ཡོང་ར་བ Professional གི་ཟུང་འགྲོ་བྱེད་ནས་ཁྱི་ལས་ད་བྱེད་ཀྱི་འདུག་ར་བ་ད་ང་ཚོ་ཚ་ལ་ད་འདི་ང་རང་ཚོ་གི་མཐོང་བ་དེ་འདྲའི་གི་ཨ་ནི Case དེ་འདྲའི་ཁ་ཤས་ཅིག་ཡོད་ར་བ་དེ་ནང་ལོ་ཨ་ནི་ཚོགས་ཆུང་ཁ་ཤས་ཀྱི་ངོས་ནས་ད་དཔེ་ལས་ཀ་ཡག་པོ་དེ་འདྲ་བྱེད་ཡོད་རེད། ཞེས་ཨ་ཙི་གཅིག་པོ་མེད་པར་ཡང Case ལའི་གཅིག་པོ་མེད་པར་ད་ང་ཚོ་གི་འགོག་ཐབས་ཀྱི་ལས་ཀ་དེ་མང་པོ་ཅིག་བྱེད་ཡོད་རེད་སློབ་གྲྭ་ནང་ལོ་ལ་ར་བ་ཡིན་ནའི་རེད་ཨ་ནི་གཞིས་ཆགས་ཁག་ནང་ལོ་ལ་ཡིན་ནའི་རེད་ཨ་ནི་དེ་འདྲའི་སྒང་ལ་ཨ་ནི་སོ་སོའི་ཡིན་ནའི་ངོ་མ་ཚ་ནི་ཨ་ནི་ཁོ་རང་ཚོས་ཀྱི་འགན་ཁུར་བྱས་རྗེས་དེ་འདྲའི་སྒང་གླེང་མོལ་བྱས་ཡ་དང་ཨ་ནི་གོ་བསྡུར་གནང་ཡ་དང་ཨ་ནི་དེ་འདྲའི་བརྗོད་གཞི་དེ་འདྲའི་གི། དམིགས་བསལ་གྱིས་ང་ཚོ་གི་ཉིན་མོ་འདི་འདྲའི་ཡོད་ར་བ་འདི་འདྲའི་ཉིན་མོ་དང་འབྲེལ་བ་ཡོད་སྐྱོར་བ། རྩུབ་སྤྱོད་དང་དྲག་སྤྱོད་འགོག་ཐབས་ཀྱི་ཉིན་མོ་འདི་འདྲའི་ལ་ང་ཚོ་སྲུང་བརྩི་བྱེད་ཡ་དང་མི་མང་ནང་ལ་ཨ་ནི་འགྲེམ་སྤེལ་སྤེལ་ཡ་དང་ཨ་ནི་འདི་འདྲའི་གི་ད་དུང་ཆ་ལ་ང་ཚོ་བུད་མེད་རོགས་པའི་འབྲེལ་ལམ་ལབ་ཡ་ཅིག་བུད་མེད་ད་ལྟ་རྡ་རམ་ས་ལ་ལ་ཡོད་ར་བ་ཁོ་རང་ཚོ་གི་ཁ་པར་ཨང་གྲངས་འདི་ཚོ་འགྲེམ་སྤེལ་བྱས་ལ་སོགས་པ་བྱས་ཙང་ང་ཚོ་གི་འདིའི་སྒང་ལ་ལས་འགུལ་ཞིག་སྤེལ་སྤེལ་གྱི་འདུག་དེ་ནི་ད་འདི་ཤུགས་སྣོན་གྱི་ད་ལྟ་རང་ལ་ད་ང་ཚོ་གི་ཤུགས་ཆེན་པོ impactful ཅིག་མཐོང་གི་འདུག་ལབ་ན་ད་ལྟ་ཆ་ལ་ད་ང་ཚོ་མཐོང་གི་མི་འདུག་སྟེ། ཡིན་ནའི་ད་ང་ཚོ་གི་དུས་རིང་པོའི་ནང་ལོགས་ལ་ཨ་ནི་དེ་ཚོའི་བྱ་བའི་རིགས་དེ་ཚོ་ལ་ཨ་ནི་བཟོད་བསྲན་ཉུང་རུ་ཉུང་རུ་བྱེད་ཀྱི་སྤྱི་ཚོགས་ཀྱི་ཆ་རྐྱེན་ཡོང་བ་གི་རེ་བ་ཅིག་ང་རང་མཐོང་གི་འདུག་ཨ་ནི་ཞུས་ཡ་ཡིན་ནོ། ཐུགས་རྗེ་ཆེ། ཨ་ནི་དེ་རིང་གི་བཅར་འདྲི་ལེ་ཚན་དེའི་ནང་གི་བཀའ་མོལ་གནང་མཁན་དབུས་བོད་མིའི་སྒྲིག་འཛུགས་ཀྱི་བུད་མེད

རྒྱལ་ཁབ་གཅིག་གལ་ཆེན་པོ་གཅིག་ཆགས་ཡོང་དུས་ཡང་རང་བཞིན་གྱིས་རྒྱ་ནག་གི་ཤུགས་རྐྱེན་དང་འབྲེལ་བྱས་ཡང་བོད་པའི་གནད་དོན་རེད་ལྷག་པར་དུ་གོ་ལ་ཁྱོན་ཡོངས་ནང་ལོགས་ལ་ཅིག་ད་ལྟ། ཡུལ་བབ་སྲིད་ཇུས་ཀྱི་གནད་དོན་ལ་འགྱུར་བ་ག་འདྲས་ཅིག་འགྲོ་གི་ཡོད་མེད་ཐད་གླེང་སློང་ཞུ་ཡས་ཡིན་དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་ད་ལྟ་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་གདན་འདྲེན་ཞུས་ཡོད། ད་ད་ལྟ་གོང་དུ་ངོ་སྤྲོད། དེ་བརྗོད་གཞི་འདི་ངོ་སྤྲོད་བྱས་པ་ནང་བཞིན་རེད། ཚེ་དབང་ལགས་ཐོག་མར་འདི་ད Brics གི་སྤྱི་བཏང་ནས་ད Brics གི་སྒྲིག་འཛུགས་འདིའི་ནང་ལོགས་ལ་རྒྱལ་ཁབ་ལྔ་ཅིག་ཡོད་པ་མང་པོ་ཅིག་མཁྱེན་བསྡད་ཀྱི་ཡོད་རེད་དེ། Brics འདི་ཐོག་མར་ད་ལོ་མང་པོ་ཅིག་གོང་ལ་གསར་འཛུགས་བྱས་པ་རེད་བ། Brics འདི་ཐོག་མར་གསར་འཛུགས་བྱེད་དགོས་དུས་བྱེད་དགོས་པའི་གི་དམིགས་ཡུལ་ཅིག་ཡོད་རེད་བ་འདི་ང་ཚོ་ངོ་སྤྲོད་གནང་ད།

བྱས་ཙང་ད Brics ལབ་ཡག་དེ་ཨ་ནི་ཅིག་ཐོག་མ་གི་ཨ་ནི་ཅིག་བསམ་ཚུལ་ལ་ནི་མི་འདུག་འདི་གི་གླེང་སློང་འབྱུང་ཡག་འདི་ཨ་ནི་ཨེམ་ད་ད Russia བཅས་ཨ་ནི་རྒྱ་ནག་བཅས་རྒྱ་གར་ཁོང་ཚོའི་བར་ལ་ཡ་ཨ་ནི་ཐབས་ཇུས་གི་ཨ་ནི་མཐུན་ཕྱོགས་གི་གླིང་འདི་ཅིག་ཡོག་རེད་འདི་ཨིན་ཇི་ནས་ཞུ་བ་ཡིན་པ་ཡིན་ན Russia China India

འདུག་བཞིན་དུ་ནི་ཤུགས་ཆེན་པོ་ཞིག་བྱུང་ཡོད་རེད་ད་མདོར་བསྡུས་ནས་ཞུས་པ་ཡིན་པ་ཡིན་ན་ད་ཅིག་རྒྱལ་སྤྱིའི་འབྲེལ་ལམ་རིག་པའི་ཐོག་ནས bric ལབ་ཡག་དེ་ག་རེ་བྱས་ནས་ཨ་ནི་ཅིག་ཡོང་གི་ཡོད་རེད་ཞུས་པ་ཡིན་པ་ཡིན་ན་དེ་ཡིན་པ་ཡིན་ན་ད་ཨ་རི་གི་ད་སྣེ་ཁྲིད་པའི་གི་ཨ་ནི་ཅིག་ད་ད་ད་ཅིག་རྒྱལ་ཁབ་ཀྱི་དཔལ་འབྱོར་གྱི་ལམ་ལུགས་ཅིག་ཡོད་རེད་ད་ད་འཛམ་གླིང་གི་གནས་བབ་རེད་དཔལ་འབྱོར་གྱི་ལམ་ལུགས་འདི་ལ་ཡང་ཨ་ནི་ཅིག་ཅིག

ལྟ་གྲུབ་དང་དམིགས་ཡུལ་ག་འདྲ་ཅིག་འོག་ལ་ཆགས་ཡོད་མེད་སྐོར་ད་ལྟ། ཚེ་དབང་ལགས་ཀྱིས་ད་ལྟ་ལན་དེ་ནང་ལ་ཁྱུགས་སུ་བྱུང་སོང། གཞི་རྩའི Brics དེ་ཐོག་མ་དེ་རྒྱལ་ཁབ་བཞི་གིས་བཙུགས་པ་བྱས་དེ་ནས་ཉིས་སྟོང་བཅུ་ལོ་ལ་ལྷོ་ཨ་ཕི་རི་ཀ་ཡ་མཉམ་ཞུགས་བྱས་རྗེས་ད་ད་ལྟའི་ཆ་ལ་རྒྱལ་ཁབ་ལྔ་གིས་བསྡུས་པའི་གི་ཆེ་ཁག་རྒྱལ་ཁབ་ཆེ་ཁག་ལྔ་ཡི་ཚ་ཚོགས་པ་ཆགས་བསྡད་ཀྱི་ཡོད་རེད་ཡིན་ནའི་ད་འདས་པའི་ལོ་ཤས་ནང་ལོགས་ལ་ད་ལྟའི་གི་ཚོགས་པ་སྒྲིག་འཛུགས་འདིའི་ནང་ལོགས་ལ་རྒྱལ་ཁབ་མང་པོ་ཞེ་པོ་ཅིག་ད་ནུབ་ཕྱོགས་རྒྱལ་ཁབ། ད་ཕུད་པའི་གི་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་མང་པོ་ཅིག་གིས་འདིའི་ནང་ལོགས་ལ་འཛུལ་ཞུགས་བྱེད་ཡག་གི་གོ་སྐབས་དང་ད་སྙན་ཞུ་རྒྱབ་བཞིན་པའི་གནས་སྟངས་ཆགས་བསྡད་ཀྱི་འདུག་ད་ལྟ་ཉིས་སྟོང་བཅུ། ད་ཉེ་བའི་ཆ་ལ་ཡིན་ན་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་ཨར་རྗེན་ཏི་ན་རེད་ད་ག་ནང་བཞིན་ཨི་རན་གྱིས་སྙན་ཞུ་རྒྱབ་པའི་གི་གནས་ཚུལ་ཁག་ཅིག་ཐོན་ཡོད་རེད་ད་ག་ནང་བཞིན་ད་ལྟ་ཡོང་རྒྱུར་ལྷོ་ཨ་ཧྥི་རི་ཀའི་གི་གྲོང་ཁྱེར་ཇོ་ན་ཧན་སྦུརག་ནང་ལོགས་ཚོགས་འདུ་འདི་མ་འཚོགས་གོང་ལ་རྒྱལ་ཁབ་བཅུ་གཉིས་ཀྱི་ད་ད་རེས་ཅིག Brics གི་སྒྲིག་འཛུགས་འདིའི་ནང་ལོགས་ལ་ཡ་འཛུལ་ཡག་གི་འདོད་པ་ཡོད་པ་འདུག་འདོད་པ་འདུག་ཅེས་ད་ལྟ་ལྷོ་ཨ་ཕི་རི་ཀའི་གི་ཕྱི་སྲིད་བློན་ཆེན་གྱིས་དེ་འདྲའི་ཡོངས་བསྒྲགས་གསུངས་ཡོད་རེད། ད་ལྟ་ཚེ་དབང་ལགས་ལ། གལ་སྲིད་སྒྲིག་འཛུགས་འདིའི་ནང་ལོགས་ལ་ཡ་ཐོག་མ་དེ་འཛུལ་ཡག་ལ་ཡང་ཅིག་ཆ་རྐྱེན་དམིགས་བསལ་དེ་འདྲ་དགོས་ཡོད་རེད་ད་ཁ་ཅིག་གིས་གསུངས་ཡག་ཡིན་ན་ད་ལྟ། ཅིག Brics གི་སྒྲིག་འཛུགས་འདིའི་ནང་ལོགས་ལ་ཡ་འཛུལ་བ་ལ་ཐོག་མར་དེ་རྒྱལ་ཁབ་འདིའི་ནང་ལོགས་ལ་མི་འབོར་ཅིག་ས་ཡ་བརྒྱ་ཡིན་གཅིག་མིན་གཅིག་དགོས་ཡོད་རེད་དེ་འདྲས་ཅིག་གསུངས་བསྡད་ཀྱི་འདུག་ཨ་ནི་འདི་མ་ཡིན་པའི་ཡང་འདི་ཏག་ཏག་ཡིན་ནམ་མིན་ནམ་འདི་མཉམ་དུ་ཅིག Brics ནང་ལོགས་ལ་ཡ་འཛུལ་ཡག་ལ་ཡང་ཆ་རྐྱེན་ག་རེ་ག་རེ་ཚང་དགོས་ཀྱི་རེད།

གཅིག། འཛུལ་ཡ་ལ་ཡ་ཆ་རྐྱེན་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ནང་འཛུལ་བ་ནང་བཞིན་གྱི་ཆ་རྐྱེན་འདི་ཡིན་དེ་ཡིན་བྱས་ནས་དམིགས་བསལ་གྱི་དེ་འདྲའི་གསལ་ཁ་དེ་འདྲ་གང་ཡང་ཡོད་མ་རེད་ད་དེ་ཡིན་པ་ཡིན་ན་ད་རྒྱལ་ཁབ་སོ་སོ་སོ་སོ་གྱི་གཅིག། གནས་བབ་དང་ཨ་ནི་ཡང་གཅིག་དགོས་མཁོ་དང་ཨ་ནི་འཐབ་ཇུས་ཀྱི་གནས་བབ་ཀྱི་ཐོག་ནས་རེད་དེ་ནང་བཞིན་གྱི་ས་ཁམས་འཐབ་ཇུས་ཀྱི་གནས་བབ་ཐོག་ནས་རེད་དཔལ་འབྱོར་གྱི་གནས་བབ་ཐོག་ནས་རེད་ཡང

ཅིག་ད་ལྟའི་གི་ད་ལྟ Brics ནང་ལོགས་ལ་ཡོད་པའི་གི་ད་ལྟ་རྒྱལ་ཁབ་ལྔ་འདི་གི་ཨ་ནི་ཅིག་རྩ་དོན་ཅིག་ཡོད་རེད་རྩ་དོན་འདི་ཡིན་པ་ཡིན་ན་རྒྱལ་ཁབ་ལྔ་འདི་གི་ཁེ་ཕན་དང་ཨ་ནི་ཅིག་མངོན་འདོད་དང་ཕན་ཐོགས་པོ་ཡོད་པ་ཡིན་ན་ཨ་ནི་འདི་ལ་ཡ་གཞི་བཞག་པའི་གི་ཐོག་ནས་ཨ་ནི Brics ལ་དེ་ཨ་ནི་དེ་གང་ལྟར་རྒྱལ་ཁབ་གསར་པ་གསར་པ་དེ་ནང་ལོགས་ལ་ཡ་ཨ་ནི་འཛུལ་བཅུག་ཡ་དང་ཨ་ནི་འཛུལ་ཡ་ལ་ཡ་སྐུལ་མ་བཏང་ཡ་དང་དེ་འདྲའི་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་དཔེར་ན་ཆ་བཞག་པ་ཡིན་པ་ཡིན་ན་ད་དེ་འདྲ South Korea དེ་ཨ་ནི Brics ནང་ལོགས་ལ་ཡ་འཛུལ་ཡ་གི་འཛུལ་ཡ་ལ་དེ་འདྲའི་གི་སྐུལ་མ་ཅིག་གཏོང་གི་ཡོད་རེད་དེ། ཡིན་པ་ཡིན་ན་ད་དེ་ལས་ལྡོག་ཕྱོགས་དེ་ཡིན་པ་ཡིན་ན་དཔེར་ན་ཆ་བཞག་པ་ཡིན་ན Argentina དང་ཨ་ནི Saudi Arabia དང། དེ་འདྲའི་གི་ལ་སོགས་པའི་གི་ད་ལྟ་ཡར་ད་ལྟ་ཡར་རྒྱས་འགྲོ་དང་འགྲོ་བཞིན་པའི་གྱི་རྒྱལ་ཁབ་མང་པོ་ཅིག་ད་ལྟ Brics ནང་ལོགས་ལ་ཡ་ཨ་ནི་ཅིག་མཉམ་ཞུགས་བྱེད་ཀྱི་ཡིན་ཟེར་བྱས་ནས་ཨ་སྙན་ཞུ་ཕུལ་གྱི་ཡོད་རེད་ཨ་ནི་ཅིག།

ཅིག་འཛུལ་ཞུགས་བྱེད་ཀྱི་ཡིན། ག་ཅི་ལབ་ན Brics ནང་ལོགས་ལ་ཡ་འཛུལ་ཞུགས་བྱས་པ་ཡིན་པ་ཡིན་ན། ཨ་ནི་ཅིག་དཔལ་འབྱོར་ཆ་ནས་རེད་བརྟན་ལྷིང་ཆ་ནས་རེད་ཡང་ཆབ་སྲིད་ཀྱི་ཆ་ནས་རེད། དེ་ཚོ་ཚང་མ་ལ་ཡ་ཅིག་སོ་སོ་སོ་སོ་ལ་ཁེ་ཕན་ཅིག་ཡོད་དུས་ཙམ་པ་ལ་ཡ་སོ་སོས་ཀྱིས་ད་གང་ལྟར་མདོར་བསྡུས་ནས་ཞུས་པ་ཡིན་པ་ཡིན་ན་ད་སོ་སོའི་ཀྱི་རྒྱལ་ཁབ་སོ་སོའི་ཀྱི་ཁེ་ཕན་གྱི་ཨ་ནི་ཅིག་ཡོང་ཡག་དང་ཁེ་ཕན་གྱི་ཐོག་ནས་ཨ་ནི་འཐབ་ཇུས་ཀྱི་ཆེད་དུ་ཨ་ནི Brics ནང་ལོགས་ལ་ཡ་འཛུལ་གྱི་ཡིན་ཟེར་ནས་དེ་འདྲའི་ད་བཤད་ཀྱི་ཡོད་རེད་དམིགས་བསལ་གྱི་ད་ལྟ་དཔེར་ན་ཆ་བཞག་པ་ཡིན་ན།

སྒྲོམ་གཞིའི་ཆ་ནས་ཡིན་པ་ཡིན་པ་ཡིན་ནའང་ད NATO དང་དེ་ཚོ་ལ་ཡ་བསྡུར་ཡ་ཡོད་མ་རེད་ད NATO དེ་ཚོ་ཆ་བཞག་པ་ཡིན་པ་ཡིན་ན Membership ནང་ལ་ཡ་ད་ཅིག་འཐུས་མི་རྒྱལ་ཁབ་སོ་སོ་སོ་སོ་གི་འཐུས་མི་འཛུལ་བའི་འཛུལ་སྟངས་ཀྱི་ཆ་ནས་ཆ་རྐྱེན་ལོགས་ཀ་ཡོད་རེད་དེ་ག་ནང་བཞིན་གྱི་འཛུལ་བ་ཡིན་པ་ཡིན་ན་ཡ་ཅིག་དེའི་ནང་ལོགས་ལ་ཡ་འགན་ག་འདྲས་འཁྱེར་དགོས་ཡོད་མེད་དེ་ཚོ་ཨ་ནི་ཅིག་གང་ལ་གང་འཚམ་གསལ་པོ་ཅིག་ཆགས་བསྡད་ཡོད་རེད་ཡིན་པ་ཡིན་ན Brics དེ་ཚོ་ཆ་བཞག་པ་ཡིན་པ་ཡིན་ན། དེ་ཅིག་འདི་འདྲས་ཀྱི་ཡང་ཅིག་གསལ་ཁ་ཤུགས་ཆེན་པོ་ཅིག་ཆགས་ཡོད་མ་རེད་ག་ཅི་ཞུས་པ་ཡིན་པ་ཡིན་ན Brics ནང་ལོགས་ལ་ཡ་ཅིག་མ་མཐུན་པ་དང་ཅིག་ལངས་ཕྱོགས་མ་མཐུན་པ་དེ་ག་ནང་བཞིན་བསམ་བློ་མ་མཐུན་པ་དེ་འདྲས་ཤུགས་ཆེན་པོ་དཔེ་ཆགས་ཡོད་རེད་དཔེར་ན་ཆ་བཞག་ན་ད Brics ནང་ལོགས་ལ་ཡ་ད་ལུང་པ་ལྔའི་ནང་ལོགས་ལ་ཡ་ད་ལུང་པ་སྟོབས་ཆེ་ཤོས་དེ་རྒྱ་ནག་ཆགས་བསྡད་ཡོད་རེད་ཨ་ནི་དེའི་རྗེས་ལ་ཡ་རྒྱ་གར་ཆགས་བསྡད་ཡོད་རེད་ཡིན་པ་ཡིན་ནའང་ད་རྒྱ་གར་དང་རྒྱ་ནག་གི་འབྲེལ་བ་དེ་ཨ་ནི་ཅིག་འཐབ་ཇུས་ཀྱི་ཆ་ནས་རེད་ཆབ་སྲིད་ཀྱི་ཆ་ནས་རེད་ཨ་དམག་དོན་གྱི་ཆ་ནས་རེད་ས་མཚམས་ཀྱི་ཆ་ནས་རེད་གང་ལྟར་རྒྱ་གར་དང་རྒྱ་ནག་གི་བར་དུ་ལ་ཡ་ཚོང་འབྲེལ་གྱི་ཚོང་འབྲེལ་གྱི་ད་ཅིག་འབྲེལ་བ་ཡིན་པ་ཡིན་ནའང་ཚོང་འབྲེལ་གྱི་གནས་བབ་དེ་ཤུགས་ཆེན་པོ་ཅིག་ཡོད་མ་རེད་དེ་བྱས་དུས་ཙམ་པ་ལ་ཡ་དེ་འདྲས་ཀྱི་ཆ་ནས་ཨ་ནི་ཅིག་སྒྲིག་གཞི་འདི་ལ་ཡ་སྒྲིག་འཛུགས་འདི་ལ་ཡ་གླེང་སྟེགས་འདི་ལ་ཡ་ཨ་ནི་ཅིག་ནང་ནང་ཁུལ་གྱི་དཀའ་ངལ་མང་པོ་ཅིག་ཡོད་དུས་ཙམ་པ་ལ་ཡ་དེ་འདྲས་ཀྱི་ཆ་ནས་ཨ་ནི NATO དང་སྟབས་བདེ་ཉི་མ་ཡིན་པ་ཡིན་ན་སྲིད་འབྱོར་ལ་ཡང་དེ་འདྲས་མང་པོ།

ད་ལྟ Brics ནང་ལོགས་ལ་ཡང་ད་ཅིག། དཔལ་འབྱོར་རིག་པ་དེ་ཚོ་ཀྱི་རིག་པ་བ་དེ་ཚོ་ཀྱི་ཚོད་དཔག་བྱས་པ་ལ་ཡང་ད་ཅིག། ཉིས་སྟོང་ལྔ་བཅུ་ཐམ་པའི་ནང་ལོགས་ལ་ཡང་ཨ་ནི Brics གི་ཨ་ནི་རྒྱལ་ཁབ་དེ་ཚོ་ཨ་ནི་ཅིག་འཛམ་གླིང་ནང་ལོགས་ལ་ཡང་ཨ་ནི་དཔལ་འབྱོར་གྱི་ཆ་ནས་ཨ་ནི་ཅིག་ཨ་རི་དེ་ཚོ་ཡང་ཨ་ནི་ཅིག་གཅིག་ནི་ཨ་ནི། དམིགས་བསལ་གྱི་རྒྱ་ནག་དང་རྒྱ་གར་དེ་ཚད་མཐོ་པོ་ཞིག་ལ་ཅིག་སླེབས་ཀྱི་ཡོད་རེད་དེ་འདྲས་ཀྱི་ཡང་ཅིག་ཚོད་དཔག་འདུག་སེ་བྱེད་ཀྱི་ཡོད་རེད་ད་ཡིན་ནས་འདི་ཚོད་དཔག་རེད་མ་གཏོགས་ཅིག་གི་དམ་པའི་དོན་དམ་པའི་ཐོག་ལ་ཡང་ཨ་ནི།

དཔལ་འབྱོར་གྱི་ཐོག་ནས་བརྟག་དཔྱད་འདི་གནང་དགོས་ཅིག་ཆགས་བསྡད་ཡོད་རེད། ཨ་འདིའི་ནང་ལོགས་ལ་ཡ་དཔལ་འབྱོར་ནང་ལོགས་ལ་ཡ་སྟབས་ཅིག་འདི་གསུངས་དང་དཔལ་འབྱོར་ནང་ལོགས་ལ་ཡ་སྟབས་གསར་པ་འདི་ག་རེ་སླེབས་པ་རེད་ཞུ་དགོས་འབོད་འདི་ཁོར་ཡུག་དང་འབྲེལ་བ་ཡོད་པའི་གི་ཨ་ནི་ཅིག་འཕྲོད་བསྟེན་དང་ཨ་ནི་འདི་འདྲས་གི་ཐོག་ལ་ཡ་འབྲེལ་བ་བྱས་འདུག་ཅིག་ཆགས་བསྡད་ཡོད་ར་ག་ཅིག་ཞུ་བ་ཡིན་པ་ཡིན་ན། ཨ་འདི Brics འདི་ཅིག་སྤྱིར་བཏང་དུ་བལྟས་པ་ཡིན་པ་ཡིན་ན་འདི་ཤུགས་ཞེ་དྲག་མེད་པའི་གི་རྣམ་པ་ཅིག་ཡོད་རེད་ཡིན་པ་ཡིན་ནས་ད་ཅིག་ལུང་པ་ལྔ་པོ་འདི་ཨ་ནི་ཅིག་བསྡོམས་པ་ཡིན་པ་ཡིན་ན།

ཅིག Brics དེ་འཛུགས་དགོས་ཡ་རྒྱུ་མཚན་དེ། རྒྱུ་མཚན་དེ་ཁོ་རང་ཨ་ནི་ཅིག་ད་ལྟ་ནུབ་ཕྱོགས་པའི་ཨ་རི་གི་འགོ་ཁྲིད་པའི་ནུབ་ཕྱོགས་གི་དཔལ་འབྱོར་གི་རིང་ལུགས་དེ་ལ་ཡ་ཨ་ནི་གདོང་ལེན་བྱེད་གི་ཡིན་ཟེར་ནས་དེ་གི་དེ་གི་ལྟ་གྲུབ་ཅིག་ཡོད་རེད་ད་དེ་ཡིན་པ་ཞིག་ཡིན་པ་ཡིན་ན་ཆ་བཞག་པ་ཡིན་པ་ཡིན་ན་ད་ཅིག་འཛམ་གླིང་གི་ད་ཚོང་གི་ཚོང་ཟོག་གི་ཨ་ནི་ཅིག་བརྒྱ་ཆ་བཅུ་དྲུག་ལྷག་ཙམ་ཞིག་ཨ་ནི་དེ་འདྲ་ལུང་པ་ལྔ་པོ་དེ་གི་ཨ་ནི་ཐུན་མོང་གི་ཐོག་ནས་ཨ་ནི་ཅིག་འདུག་སེ་འཛམ་གླིང་གི་ཚོང་འབྲེལ་ནང་ལ་ཡ་འདུག་སེ་ལེགས་སྐྱེས་འབུལ་གི་ཡོད་དུས་ཙམ་པ་ལ་ཡ། དེ་འབྲེལ་གྱི་ཆ་ནས་ཡང། འཛམ་གླིང་གི་ཚོང་གི་ཨ་ནི་འཕར་ཕྱོགས་དང་ཚོང་གི་ཅིག་འཕོ་འགྱུར་ཐོག་ལ་ཡང་ཨ་ནི། ཅིག། འགྱུར་བ་ཤུགས་ཆེན་པོ་ཞིག་འགྲོ་གི་རེད་བསམ་གྱི་འདུག་ད་ཡིན་པ་ཡིན་ནས་གལ་ཆེ་ཤོས་དེ་ད་ལྟའི་ཆ་ལ་ཡང་ག་རེ་རེད་ཞུས་པ་ཡིན་པ་ཡིན་ན་ད་ཅིག། ཏོག་དབྱིབས་ནད་ཡམས་ཀྱི་སྐབས་སུ་ལ་ཡང་ཨ་ནི་ད་ལྟ་ད་ལྟ་རྒྱ་གར་རེད་རྒྱ་ནག་རེད་ཨ་ནི་ཅིག Brazil དེ་འདྲ South Africa དེ་ཚོའི་ནང་ལོགས་ལ་ཡང་ཅིག་དཀའ་ངལ་ཤུགས་ཆེན་པོ་ཞེ་པོ་ཅིག་འཕྲད་ཡོད་རེད་ད་འདི་གཙོ་བོ་འཕྲད་དགོས་ཡ་རྒྱུ་མཚན་དེ་ཅིག།

རྣམ་འགྱུར་ཅིག་སླེབས་ཡོད་རེད་དེ་བྱས་དུས་ཙམ་པ་ལ་ཡ། དེ་འདྲའི་ཅིག་གི་གནས་སྟངས་དེ་གི་ཐོག་ནས་ཨ་ནི། Brics དེ་ནང་ལོགས་ལ་ཡ་རྒྱ་ནག་དེ་ཨ་ནི་ཅིག། སྟོབས་ཆེ་ཤོས་ཡིན་དུས་ཙམ་པ་ལ་ཡ་ཡང་དངོས་ཡོད་ལུགས་དེ་གི་ཨ་ནི་གྲོས་ལན་དེ་འདྲས་སླེབས་པ་ཡིན་པ་ཡིན་ན་དེ་ལ་ཡ་རྒྱ་ནག་གི་གདོང་ལེན་ག་འདྲས་རེད་བྱེད་ཀྱི་ཡོད་རེད་ཡང་མིན་ན་ཨ་ནི་ཅིག། དེའི་ནང་ལོགས་ལ་ཡ་ཨ་ནི་ཅིག་རྒྱ་ནག་མ་ཡིན་པའི་གི་ཨ་ནི་ལུང་པ་བཞི་པོ་དེ་གི་ཨ་ནི། ཁ་ཚ་དགོས་གཏུགས་དང་ཨ་ནི་དྲང་པོ་དྲང་གཞག་གི་ཨ་ནི་གནད་དོན་དེ་འདྲའི་གླེང་གི་རེད་གླེང་གི་མ་རེད་ལ་ཞེས་པ་འདི་ལ་ཡང་ང་རང་ང་ཅིག་སོ་སོ་ཡི་ཉམས་ཞིབ་པ་ཅིག་མིན་མིན་པའི་ངོས་ནས་ཨ་ཡང་འདི་ལ་ཐེ་ཚོམ་ཟ་ཡ་ད་འདི་ག་འདྲའི་འགྲོ་ཅིག་བྱུང་གི་ཡོད་ན་བསམ་བསམ་གི་འདི་འདྲ་གི་ཡང་རྨོངས་ཆགས་ལ་ནས་མི་འདུག་གང་དག་དོགས་པ་འདི་འདྲ་ཅིག་སླེབས་ཀི་འདུག་ལ། ལའོ་ད་ད་ད་ཚེ་དབང་ལགས་ཀྱིས་རྒྱ་ནག་གི་གནད་དོན་དེ་འདི་འདྲ་གླེངས་སོང། གཞི་རྩའི་ད་ལྟ་གོང་དུ་ཁྱེད་རང་གི་གསུངས་པ་ནང་བཞིན་རེད་ད་ལྟ་རྒྱལ་ཁབ་འདིའི་ལྔའི་ནང་ལོགས་ནས་ད་ཅིག་ཤུགས་རྐྱེན་ཆེ་ཤོས་དང་སྟོབས་ཤུགས་ཆེ་ཤོས་དེ་རྒྱ་ནག་ཅིག་ཆགས་བསྡད་ཀྱི་ཡོད་རེད་ལྷག་པར་དུ་མི་འབོར་ཆ་ནས་རེད་ད་ད་ལྟ་འདས་པའི་ལོ་ཤས་ནང་ལོགས་ལ་ཨ་མི་རི་ཀ་མཉམ་དུ་ཅིག་དཔལ་འབྱོར་གྱི་གནས་བབ་ཆ་ནས་ཡང་ད་ཅིག་འཛམ་བུ་གླིང་ནང་ལོགས་ལ་སྟོབས་ཆེན་རྒྱལ་ཁབ། དང་ཨ་མེ་རི་ཁའི་རྗེས་སུ་གཉིས་པ་གཅིག་ལ་ངོས་འཛིན་བྱས་བསྡད་ཡག་ཆགས་ཡོང་དུས་རང་བཞིན་གྱིས་ད་ཚོགས་པ་འདིའི་སྒྲིག་འཛུགས་འདི་ཡི་རྒྱལ་ཁབ་ལྔའི་ནང་ལོགས་ཀྱི་ཐག་གཅོད་ག་རེ་བྱས་པ་ཡིན་ན་གཅིག་མང་མོས་ཀྱིས་འགྲོ་བསྡད་ཡག་གི་གནས་བབ་ཅིག་ཡིན་དུས་ཡང་རྒྱ་ནག་གིས་འདི་གཅིག་ད་ཐག་གཅོད་ག་འདྲ་ཅིག་བྱས་པ་ཡིན་ན་འདི་ལ་ཤུགས་རྐྱེན་ག་ཚོད་ཡོད་མེད་ཐོག་འདིའི་གྲོས་བསྡུར་གནང་ཡག་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་འདིའི་ཞོར་ལ་ངའི་དྲི་བ་གཅིག་དེ་འདི་ཡིན་ད་ལྟ་རྒྱ་ནག་གིས་ད་འཛམ་བུ་གླིང་ནང་ལོགས་ལ་ཡུལ་བབ་སྲིད་ཇུས་ཀྱི་གནད་དོན་དང་འབྲེལ་བྱས་རྙོག་གླེང་མང་པོ་ཅིག་ད་ཧ་ལམ་རྒྱལ་ཁབ་ཚང་མའི་ཐོག་ནས་དཀའ་ངལ་ཅིག་ཡོད་པ་ཅིག་ཆགས་བསྡད་ཀྱི་འདུག་ད་ལྟ་ཚོགས་པ་སྒྲིག་འཛུགས་འདིའི་ནང་ལོགས་ལ་རྒྱ་ནག་གི་ད་ལས་འགན་རེད་རྒྱ་ནག་གི་ཤུགས་རྐྱེན་འདི་གིས་ཡང་ཅིག་གོ་ལ་ཁྱོན་ཡོངས་ནང་ལོགས་ལ་དང་ལྷག་པར་དུ་ད་བོད་པའི་གནད་དོན་དང་འབྲེལ་བྱས་ཐད་ཀར་འབྲེལ་བ་ཆགས་ཀྱི་མེད་ན་ཡང་ཅིག་དོ་ཕོག་ཐེབས་ཡས་དེ་འདྲའི་ཉེན་ཁ་ཡོད་རེད།

ཨ་ཅིག། དཔལ་འབྱོར་གྱི་ཨ་ནི་སྟོབས་ཤུགས་འདི་ཨ་ནི་རྒྱ་ནག་མཉམ་དུ་རེད་ཨ་གླགས་འཁེལ་ཡོད་མ་རེད་བྱས་དུས་ཙམ་པ་ལ་ཡ་འདི་འདྲས་ཀྱི་ད་རྒྱ་ནག་འདི་ད་ཅིག་འདི་ནང་ལོགས་ལ་ཡ་དཔལ་འབྱོར་ཆ་ནས་རེད་དམག་གི་ཆ་ནས་རེད་མི་འབོར་ཆ་ནས་ཨ་ནི་ཅིག་ཤུགས་ཆེན་པོ་ཞེ་པོ་ཆགས་དུས་ཙམ་པ་ལ་ཡ་ཨ Brics ནང་ལོགས་ལ་ཡ་ད་ཅིག་གནས་ཚུལ་མང་པོ་ཞེ་པོ་ཅིག་ཨ་ནི་ཐག་གཅོད་པའི་སྐབས་སུ་ལ་ཡ་རྒྱ་ནག་གི་ནུས་ཤུགས་དང་རྒྱ་ནག་གི་འདོད་པ་ནང་བཞིན་དུ་སྒྲུབ་ཀྱི་ཡོད་པ་དེ་ཨ་ནི་ཅིག་ཨ་ཅང་ཅང་རེད་འདི་བྱས་དུས་ཙམ་པ་འདི་འདྲས་ཀྱི་ཐོག་ནས་ད་འཛམ་གླིང་དམིགས་བསལ་གྱི་རྒྱལ་སྤྱིའི་འབྲེལ་ལམ་རིག་པ་ནང་ལོགས་ལ་ཡ་ད Brics།

སྟོབས་དེ་གིས་བེད་སྤྱོད་བཏང་ནས་ལུང་པ་འདི་ཚོ་གི་གཅིག་བསམ་བློ་གི་རང་དབང་དང་ད་ག་ནས་བཤད་རྒྱུ། ཁོང་ཚོའི་སྨྲ་བརྗོད་རང་དབང་དེ་ཚོ་གཅིག་དེ་མེད་པ་བྱས་ནས་རྒྱ་ནག་གི་ག་རེ་བཤད་པ་དེ་ལ་ཡར་འགྲོ་དགོས་ཀྱི་ཡོད་པ་གི་དེ་འདྲ་གི་ད་གཅིག་རྡོག་རྡོག་ཞུས་པ་ཡིན་ན་རྫིག་རྫིག་གི་སྐུལ་བའི་གི་ཐོག་ནས་ཐག་མང་པོ་གཅོད་བཅུག་གི་ཡོད་རེད་དེ་ད Brics ལ་ཡ་ད་འཛམ་གླིང་ནང་ལོགས་ལ་ཡ་སྐྱོན་བརྗོད་བྱེད་ཡ་གི་ད་གཞི་རྩ་ཡོད་ན་མེད་ན་གཅིག་ཆགས་བསྡད་ཡོད་དུས་ཙམ་པ་ལ་ཡ་དེ་གི་ཐོག་ནས

གཅིག། རྒྱལ་སྤྱིའི་གི་ཆབ་སྲིད་ནང་ལོགས་ལ་ཡང་རྒྱ་ནག་གི་གཅིག་འདིར་ཕྱོགས་ཡས་མིན་པ་བྱས་ཕ་གིར་ཕྱོགས་ཡས་མིན་པ་བྱས་ཡང་སོ་སོ་སོ་སོའི་རང་ཚུགས་ཟིན་དེ་འདྲས་ཀྱི་ཨ་ནི་རྒྱ་གར་གི་གནས་བབ་དེ་འདྲས་གཅིག་བྱས་བསྡད་ཡོད་རེད་ད། South Africa ད་ད Brazil འདྲ་པོ་གཅིག་ཆགས་ཆགས་པ་ཡིན་པ་ཡིན་ན་ད་ཁོ་དེ་འདྲས་འདྲ་པོ་གཅིག་རེད་ཁོ་ཤུགས་ཞེ་དྲག་མེད་པ་སོང་ཙང་ཨ་ནི་དཔལ་འབྱོར་ཆ་ནས་ཤུགས་ཞེ་དྲག་མེད་པ་སོང་ཙང་ཁོ་ཕག་ཐགས་སྐད་རྒྱག་ཡ་ཡོད་མ་རེད་ད་གཙོ་བོ་དེ་ད་རྒྱ་ནག་བྱས Russia བྱས་རྒྱ་གར་ཆགས་བསྡད་ཡོད་རེད་ད་དེའི་ནང་ལོགས་ལ་ཡང་ད་གཅིག། ཨ་རི་དང་ད་ཅིག་འབྲེལ་བ་ཡོད་པའི་གིས་ད་ནུབ་ཕྱོགས་ཀྱི་གང་ལྟར་ལམ་ལུགས་ལ་ཡང་ཁ་གཏད་བྱེད་མཁན་དེ་ཨ་ནི་རྒྱ་ནག་དང Russia ཆགས་ཡོད་དུས་ཙམ་པ་ལ་ཡང་ཨ་དེ་འདྲའི་གིས་ཆགས་ནས་ཨ་ནི་ད་ལྟའི་ཆ་ལ་ཡང་ཅིག་ཁོ་རང་ནང་ལོགས་ལ་ཡང་ཅིག་ལངས་ཕྱོགས་དང་ལྟ་བ་མ་མཐུན་པ་ཤུགས་ཆེན་པོ་ཞེ་པོ་ཡོད་རེད་དམིགས་བསལ་གྱིས་ད་ལྟ་ད་ཅིག་ཟླ་བ་ཁ་ཤས་ཀྱི་ནང་ལོགས་ལ་ཡང་ཨ་ནི་ཆ་བཞག་པ་ཡིན་པ་ཡིན་ན་ད་རྒྱ་གར་དང་གིས་ཨ་རིའི་གིས་བར་དུ་ལ་ཡང་འབྲེལ་བ་དེ་ཨ་ནི་ཅིག་སྔོན་མ་དང་མ་འདྲ་ཡ་གིས། ཅིག་ཐབས་ཇུས་ཀྱི་ཐོག་ནས་རེད་དམག་དོན་གྱི་ཐོག་ནས་འབྲེལ་བ་ཤུགས་ཆེན་པོ་ཞེ་པོ་ཅིག། ཁྱབ་བསྒྲགས་བྱས་ཡ་དང་ཤུགས་ཆེན་པོ་ཞེ་པོ་ཅིག་འབྲེལ་བ་དེ་སླར་གསོ་བྱས་སླར་གསོ་ལབ་ན་འགྲིག་གི་འདུག་གང་ལྟར་འབྲེལ་བ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་དུས་ཙམ་པ་ལ་ཡ། དེ་འདྲས་ཀྱི་ཐོག་ནས་ཡ་ཅིག་རྒྱལ་ཁབ་འདི་ཅིག Brics ནང་ལོགས་ལ་ཡ་མ་འོངས་པ་ལ་ཡ་ཅིག་ཅིག་ཁ་བརྡའི་བཅའ་ས་དེ་ཨ་ནེ།

South Africa རེད Brazil དེ་ཚོ་ཡིན་པ་ཡིན་ན་དམངས་གཙོའི་ལུང་པ་ཡིན་དུས་ཙམ་པ་ལ་ཡ། མི་དམངས་ཀྱི་མངོན་འདོད་དེ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་དུས་ཙམ་པ་ལ་ཡ་ཡ། གཅིག་གཞུང་གིས་འོང་ལབ་པ་ཡིན་པ་ཡིན་ན་ཡང་མི་དམངས་ཀྱིས་འོང་ལབ་ཡང་ལབ་ཨ་ཡོང་བསམ་བསམ་འདྲ་བོ་ཅིག་དེ་འདྲས་ཀྱི་ཡང་གཅིག་མི་དམངས་ཀྱི་ངོ་ལོག་མ་འོངས་པ་ལ་ཡ་ཨ་ནི་རྒྱ་ནག་གིས་གཅིག་ད་ལྟ་ནང་བཞིན་གྱི་དབང་ཤུགས་ཀྱི་ཐོག་ནས་ཐག་བཅད་པ་ཡིན་པ་ཡིན་ན་མི་དམངས་ཀྱིས་ཡང་གཅིག་ནུས་ཤུགས་དེ་འདྲས་སྤྲད་མ་ཡོང་བསམ་བསམ་འདྲ་བོ་ཅིག་འདུག་པ་ད་གལ་སྲིད་མི་དམངས་ཀྱི་ནུས་ཤུགས་དངོས་གནས་ཁོ་ར་ཡ་ཏོག་ཙམ་སྤྲད་པ་ཡིན་པ་ཡིན་ན།

རྒྱ་ནག་དབང་ཆེ་བ་ཡོད་ན་རེད་ཨ་ནི་རྒྱ་ནག་གི་ཨ་ནི Brics ནང་ལོགས་ལ་ཡ་དྲང་པོ་བྱེད་དགོས་ཡས་དེ་ཨ་ནི་གལ་ཆེན་པོ་ཞེ་པོ་ཆགས་བསྡད་ཡོད་རེད་ད་དཔེར་ན་ཆ་བཞག་པ་ཡིན་པ་ཡིན་ན་ད་ཅིག་བོད་དོན་འདྲ་བོ་ཆ་བཞག་པ་ཡིན་པ་ཡིན་ན་ཐད་ཀར་ད Brics ནང་ལོགས་ལ་ཡ་བོད་དོན་གླེང་གི་མ་རེད་ཡིན་པ་ཡིན་ནའི་ད་གླེང་གི་ཡ་མ་རེད་ལ་ད་རང་བཞིན་གྱིས་ཨ་ནི་རྒྱ་ནག་གིས་གླེང་བཅུག་གི་མ་རེད་ད་ཡིན་པ་ཡིན་ནའི་ད་ཅིག Brics ནང་ལོགས་ལ་ཡ་འགྲོ་བ་མིའི་ཐོབ་ཐང་ཐོག་ལ་ཡ་ཨ་ནི་གྲོས་བསྡུར་བྱེད་ཀྱི་ཡོད་རེད། ལུང་པ། གང་ལྟར་ལུང་པ་ལྔ་འདི་ནང་ལོགས་ལ་ཡང་འགྲོ་བ་མིའི་ཐོབ་ཐང་ཐོག་ནས་ཏོག་ཙམ་གྲོས་བསྡུར་བྱེད་ཀྱི་ཡོད་རེད་གྲོས་བསྡུར་བྱེད་དུས་ཙམ་པ་ལ་ཡང་ཡང་གཅིག་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བ་ཡོད་པའི་ཀྱི་ཐོག་ནས་རྒྱ་ནག་རྒྱ་ནག་ལ་ཡང་གཅིག་དྲི་བ་འདི་འདྲ་བཏང་མ་སྲིད་པ་མ་རེད་བ་ད་ཡིན་པ་ཡིན་ནའི་དེ་འདྲའི་ཀྱི་གནད་དོན་ཐོག་ནས་ཡང་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་གྱི་གནད་དོན་དག་དེ་འདྲས་ཀྱང་གླེང་སྲིད་ཀྱི་རེད་བསམ་གྱི་འདུག་ད་ཅིག། ཡང་སྲིད་པ་ཅིག་ག་རེ་རེད་ཞུས་པ་ཡིན་པ་ཡིན་ན་ཁོར་ཡུག་དང་འབྲེལ་བ་ཆགས་བསྡད་ཡོད་རེད་ད་དེ་རིང་སང་གང་ལྟར་རྒྱ་ནག་གི་འདོད་རྒྱུ་ཡོད་ན་རེད་འདོད་རྒྱུ་མེད་ན་རེད་རྒྱ་གར་གི་འདོད་རྒྱུ་ཡོད་ན་རེད་འདོད་རྒྱུ་མེད་ན་རེད་གང་ལྟར་ཁོར་ཡུག་གི་ཅིག་འགྱུར་བ་འགྲོ་བའི་རྒྱུ་མཚན་ལ་བལྟས་ནས་ཨ་ནི་བྱུང་ཡས་ཀྱི་གནོད་འཚེ་ཤུགས་ཆེན་པོ་ཞེ་པོ་ཅིག་ཅིག་ཆགས་བསྡད་ཡོད་རེད་ད་རྒྱ་ནག་ནང་ལ་ཆ་བཞག་པ་ཡིན་ན་ཆུ་ལོག་དང་ཅིག་གཙང་པོ་ལུད་ནས་ཨ་ནི་ཅིག་མི་དང་སོ་ད་ཅིག་དངོས་པོ་སོགས་མང་པོ་ཞེ་པོ་ཅིག་སྤེལ་དགོས་རེད་ཨ་ནི་འཕྲོ་ཏོག་ཙམ་འཕྲོ་བརླག་འགྲོ་རེད་དེ་ག་ནང་བཞིན་རྒྱ་གར་ནང་ལོགས་ལ་ཡང་ཡོང་དང་ཡོང་བཞིན་པ་རེད་ད་དེ་ཚོ་གཙོ་བོ་དེ་ད་ཁོར་ཡུག་གི་འགྱུར་ལྡོག་དང་གཅིག། མི་ཡི་གི་ཨ་ནི་བཟོས་པའི་གི་ཨ་ནི་ཁོར་ཡུག་གི་འགྱུར་ལྡོག་དེ་ཚོ་ལ་ཡང་ཨ་ནི། གཅིག། བརྟེན་ནས་བྱུང་གི་ཡོད་དུས་ཙམ་པ་ལ་ཡང། ཁོར་ཡུག་དེ་ཨ་ནི་གཅིག། ཡག་པོ་བདག་པོ་རྒྱག་ཡག་འདི་འདྲས་གི་སྐོར་སླེབས་པ་ཡིན་པ་ཡིན་ན་ཏན་ཏན་ཨ་ནི་བོད་གི་ཨ་ནི་ཁོར་ཡུག་དེ་གི་གནས་སྟངས་གི་གནས་བབ་སྐོར་ལ་ཡང་སླེབས་ཀྱི་རེད་བསམ་གྱི་འདུག་ག་རེ་རེད་ཞུས་པ་ཡིན་པ་ཡིན་ན་ད་བོད་གི་ཁོར་ཡུག་དེ་ཨ་ནི་གཅིག་ཨིཤ་རྒྱ་གར་དང་རྒྱ་ནག་གི་བར་དུ་ལ་ཡང་ད་ཟམ་པ་ནང་བཞིན་ཆགས་ཡོད་དུས་ཙམ་པ་ལ་ཡང། བོད་ཀྱི་ཁོར་ཡུག་གི་ཨ་ནི་གནས་བབ་ལ་ཡང་འགྱུར་བ་འགྲོ་གི་འགྲོ་བ་ཡིན་པ་ཡིན་ན་ཨ་ནི་ད་ཟམ་པ་དེ་འཁྲུག་པ་ཡིན་པ་ཡིན་ན་ཕྱོགས་གཉིས་ཆ་ཏོག་ཙམ་འཁྲུག་གི་ཡོད་དུས་ཙམ་པ་ལ་ཡང་འདི་འདྲས་ཀྱི་ཐོག་ནས་ཨ་ནི་བོད་ཀྱི་ཁོར་ཡུག་ཐོག་ལ་ཡང་ཨ་ནི་སྐད་ཆ་མ་བཤད་རང་བཤད་འདྲ་བོ་ཅིག་རེད་བསམ་གྱི་འདུག་ད་ཡིན་ནའི་ད་ལྟ་འདི་ལ་ཡང་ངས་བོད་ཀྱི་ཁོར་ཡུག་འདིའི་སྒང་ལ་ཡང་བཤད་གི་རེད་སྐད་ཆ་བསམ་གྱི་མི་འདུག་ཡིན་པ་ཡིན་ནའི་ད་མ་འོངས་པ་ལ་ཡང་ག་ལེ་ག་ལེ་ག་ལེ་ཨ་ནི་ཁོར་ཡུག་སྒང་ལ་ཡང་ཏོག་ཙམ་བཤད་གི་རེད་བསམ་གྱི་འདུག། ད་རེས་དུས་ཚོད་རྐྱེན་པས་ལེ་ཚན་འདི་ད་ག་མཇུག་སྒྲིལ་ཞུ་གི་ཡིན། གཞི་རྩའི་ད་རེའི Brics ཀྱི་ཚོགས་འདུ་འདི་ད་ལྟ་ལྷོ་ཨ་ཧྥི་རི་ཀའི་ནང་སྐོང་ཚོགས་བྱེད་ཀྱི་ཡོད་པ་དང། ན་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཅིག Brics ཚོགས་འདུ་འདི་དྲ་ཐོག་བརྒྱུད་རྒྱ་ནག་གིས་གོ་སྒྲིག་ཞུས་པ་ཅིག་ཆགས་བསྡད་ཀྱི་འདུག་ད་རིང་གི་ལེ་ཚན་ནང་ང་ཚོ་ཞིབ་ཕྲ་བཀའ་མོལ་ཞུ་ཡུལ་འདི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་ཡིན། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་བསྟན་འཛིན་ཡིན། ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ད་གཡུ་སྒྲོན་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་གཙང་ཆུ་ཡར་ཀླུང་གཙང་པོའི་ཆུ་རྒྱུན་རྒྱ་གར་གྱི་བྱང་ཕྱོགས་དང་བང་ལ་དེ་ཤི་བར་རྒྱུག་པའི་རྒྱ་གར་གྱི་རིག་གཞུང་དང་འབྲེལ་བའི་ཆུ་ཆེན་བར་མ་པུ་ཏྲའམ་རྟ་མཆོག་ཁ་འབབ་གཙང་ཆུའི་སྟེང་དུ་རྒྱ་ནག་གཞུང་གིས་ཆུ་མཛོད་འཛུགས་སྐྲུན་བྱེད་བཞིན་པ་དེ་ནི་བང་ལ་དེ་ཤི་ལ་གནོད་འཚེ་ཡོང་སྲིད་པའི་ཉེན་ཁ་ཡོད་པ་ཞིག་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད་འདུག་དེ་ཡང་རྒྱ་གར་གྱི་གསར་འགྱུར་ལས་ཁང ANI ཞེས་པའི་གནས་ཚུལ་སྤེལ་བའི་ནང་རྒྱ་ནག་གཞུང་གིས་ཆུ་བཞུར་གློག་འདོན་གྱི་ལས་གཞི་ཆེ་ཆུང་མི་འདྲ་བ་ཁག་བརྒྱད་ཙམ་བོད་ནས་རྒྱུག་པའི་ཡར་ཀླུང་གཙང་པོའི་ཆུ་རྒྱུན་སྟེང་དུ་འཛུགས་སྐྲུན་བྱས་ཏེ་བོད་ཀྱི་ཡར་ཀླུང་གཙང་པོའི་གཙང་ཆུའི་ཐོག་ལ་འཛུགས་སྐྲུན་བྱེད་རྒྱུའི་འཆར་གཞི་ཡོད་པ་དེའི་ནང་ནས་ཁག་ཅིག་ད་ལྟ་བེད་སྤྱོད་གཏོང་བཞིན་ཡོད་པ་དང་དེ་འཕྲོས་རྣམས་འཛུགས་སྐྲུན་བྱེད་བཞིན་པའི་གནས་ཚུལ་སྤེལ་ཡོད་འདུག་ད་དུང་གསར་ཤོག་དེའི་ཐོག་ལ་བང་ལ་དེ་ཤི་རྒྱལ་ཁབ་དེ་ནི་ལྷོ་ཨེ་ཤི་ཡའི་རྒྱལ་ཁབ་ཁག་གི་ནང་ནས་བོད་ཀྱི་གཙང་ཆུ་དང་འབྲེལ་ཐག་ཧ་ཅང་ཉེ་བའི་རྒྱལ་ཁབ་ཅིག་ཡིན་པ་མ་ཟད་བོད་ནས་རྒྱུག་པའི་གཙང་ཆུ་སོགས་རྒྱལ་སྤྱིའི་ཆུ་རྒྱུན་ལ་བརྟེན་དགོས་པའི་རྒྱལ་ཁབ་ཞིག་ཡིན་ཞིང། མི་དམངས་ས་ཡ་མང་པོ་བོད་ནས་རྒྱུག་པའི་གཙང་ཆུ་ལ་བརྟེན་ནས་འཚོ་གནས་བྱེད་བཞིན་ཡོད་པ་ནི་དམིགས་བསལ་བར་མ་པུ་ཏྲའམ་རྟ་མཆོག་ཁ་འབབ་ཀྱི་གཙང་ཆུ་ནི་ཁོང་ཚོ་ཧ་ཅང་གི་གནད་འགག་ཅན་གྱི་གཙང་ཆུ་ཞིག་ཡིན་པའི་སྐོར་བཀོད་འདུག Australia ནང་ཕྱི་ཟླ་དགུ་པའི་ཚེས་བཞི་ཉིན་བོད་དོན་ཞུ་འབོད་ཀྱི་ཉིན་མོ་ཡིན་པར་བརྟེན་ནས་ལས་འགུལ་གོ་སྒྲིག་གནང་མཁན་གྱིས་ས་གནས་སོ་སོའི་གྲོས་ཚོགས་གོང་འོག་གི་འཐུས་མིར་འབྲེལ་བ་ཞུས་ཏེ་བོད་དེ་ཇི་ཙམ་གནད་འགག་ཆེན་པོ་ཡིན་པ་དང་བོད་དོན་ཞུ་འབོད་ཀྱི་ལས་འགུལ་ནང་མཉམ་ཞུགས་ཡོང་བའི་འབོད་སྐུལ་ཞུ་དགོས་པའི་རེ་སྐུལ་གྱི་གསལ་བསྒྲགས་ཤིག་སྤེལ་འདུག་དེ་ཡང་ཨོ་སི་ཀྲེ་ལི་ཡའི་བོད་དོན་ཞུ་འབོད་ཀྱི་ལས་འགུལ་སྤེལ་བའི་ཉིན་མོ་དེར་གྲོས་ཚོགས་འཐུས་མི་ཚོ་གཅིག་གྱུར་གྱིས་དོན་ཚན་གསུམ་ཐོག་འབོད་སྐུལ་ཞུ་རྒྱུ་ཡིན་པ་རེད་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བརྒྱད་པའི་ཚེས་བཅུ་དྲུག་ཉིན་ཨོ་སི་ཀྲི་ལི་ཡར་ཡོད་པའི་རྒྱ་གར་གཞུང་ཚབ་ཁང་གིས་རྒྱ་གར་རང་བཙན་ཉིན་མོ་སྲུང་བརྩིའི་མཛད་སྒོ་གོ་སྒྲིག་ཞུས་པའི་ཐོག་ཨོ་སི་ཀྲི་ལི་ཡའི་བོད་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་དང་དྲུང་ཆེ་ལྷ་དབང་རྒྱལ་པོ་ལགས་གཉིས་མཉམ་ཞུགས་གནང་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཊོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང།